ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུའི་དགོང་དྲོའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་ཐོན་སྐྲུན་ཕྱག་རོགས་གནང་མཁན་ཤོན། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་བཅས་ཐུན་མོང་ནས།

དེ་རིང་ཨོ་སི་ཏྲེ་ལི་ཡའི་ཕྱི་སྲིད་བློན་ཆེན་མཆོག་གིས་ས་ཁུལ་དེར་ཐོག་མ་ཕེབས་པའི་ནང་ལ་བོད་ཀྱི་གནད་དོན་སྒང་ལ་བཀའ་མོལ་གནང་ཡོད་པ་དེ་མ་ཟད། དེ་ནས་རྒྱ་ནག་ཆབ་སྲིད་ལྷན་ཁང་གི་རྒྱུན་ལས་གྲས་ལི་ཆང་གིས་གཟའ་འཁོར་སྔོན་མ་རྒྱ་ནག་ཚོང་དོན་མཉམ་འབྲེལ་ལྷན་ཚོགས་ཟེར་བ་གཙོ་སྐྱོང་བྱས་ཡོད་པའི་ཐོག་ནས་མ་འོངས་སྲིད་འཛིན་གྱི་ལས་གནས་འཛིན་ཚེ་རྒྱ་ནག་གི་ད་ལྟའི་དཔལ་འབྱོར་ཉམས་རྒུད་དཀའ་ངལ་སེལ་རྒྱུའི་ནུས་པ་ཡོད་མེད་སོགས་གནས་ཚུལ་བཀའ་འདྲི་ཞུས་པ་ཞིག་དང

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི་མཛད་འཕྲིན་ཁག་ལེགས་པར་གྲུབ་རྗེས་དེ་རིང་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་མཁའ་ལམ་བརྒྱུད་སྔ་དྲོ་ཕྱག་ཚོད་བཅུ་པ་ཙམ་ལ་གྷ་ཡ་གནམ་ཐང་དུ་ཞབས་སོར་འཁོད་ཡོད་པ་དང་གནམ་ཐང་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་དྲུང་ཆེ་མཆོག་གྲོང་ཁྱེར་སྤྱི་ཁྱབ་པ་སྐོར་སྲུང་ཉེན་རྟོག་པའི་སྤྱི་ཁྱབ་བྱང་ཆུབ་མཆོད་རྟེན་འཛིན་སྐྱོང་ལྷན་ཚོགས་ཀྱི་ཚོགས་གཙོ་ས་གནས་དགོན་པའི་ཚོགས་པ་དང་ཚོང་པའི་མཐུན་ཚོགས་གསུང་ཆོས་གོ་སྒྲིག་ཚོགས་ཆུང་གི་སྐུ་ཚབ་སོགས་ནས་ཕེབས་བསུ་གཟབ་རྒྱས་དང་སྦྲགས་གནམ་ཐང་ནས་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་རྒྱལ་བའི་ཕོ་བྲང་དུ་ཆིབས་བསྒྱུར་བསྐྱངས་སྐབས་རྒྱ་གར་འབྲུག་བལ་ཡུལ་དང་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་སྟོང་ཚོ་མང་པོས་ལག་ཏུ་དཀར་གཙང་མཇལ་དར་དང་བདུག་སྤོས་མེ་ཏོག་སོགས་ཐོགས་ཏེ་ཕེབས་ལམ་གཡས་གཡོན་ནས་ཞལ་མཇལ་དང་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་རེད་སྐབས་དེར་དད་ལྡན་ཆོས་ཞུ་བ་ཁག་ཅིག་ལ་ད་རེས་གནས་མཆོག་རྡོ་རྗེ་གདན་དུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་དངོས་སུ་མཇལ་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་པར་སེམས་ནང་ཚོར་སྣང་ཇི་བྱུང་སྐོར་བཅར་འདྲི་ཞུས་པར་ལོ་ན་བརྒྱད་ཅུ་གྱ་ལྔར་སོན་པའི་ཕ་ཉི་མ་ཆོས་རྒྱལ་ལགས་ཀྱིས་མ་གཞི་ཁོང་རྒྱལ་བ་རིན་པོ་ཆེ་མཇལ་རྒྱུ་བྱུང་བ་དེ་སྐལ་པ་བཟང་པོ་བྱུང་སོང་ཞེས་གསུང་གི་འདུག། རྒྱལ་བ་རིན་པོ་ཆེ་མ་མཇལ་ད་ནད་ཡམས་འདི་ག་ལོ་གསུམ་ཙམ་ཅིག་སྤྱན་འདྲེན་ཟིན་དུས་ཀྱི་རག་མ་སོང་ལ། ད་བརྒྱ་ཁྲིའི་གསུང་འདྲི་བྱེད་ཡག་དེ་ད་ང་ཚོ་ལོ་ཡང་བརྒྱད་ཅུ་གྱ་གཉིས་ཡིན་ད་མ་གཞི་ཁོང་དེ་ལ་རྒྱལ་བ་རིན་པོ་ཆེ་མཇལ་རྒྱུ་རག་ཡག་དེ།

ཡང་བྷན་དྷ་ར་གཞིས་ཆགས་ནས་ཕེབས་པའི་ཨ་མ་སྐལ་བཟང་བུ་ཁྲིད་ལགས་ཀྱིས་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པའི་སྨོན་ལམ་ཞུས་གནང་གི་འདུག། བརྒྱད་ཅུ་གྱ་ལྔའི་ལོ་ལ་ང་དེ་དུས་འཁོར་དབང་ཆེན་ལ་ཡོང་བ་ཡིན། ད་དེ་ནས་བཟུང་ད་ལྟ་བར་དུ་ཁྱོན་ནས་ཡོང་ཐུབ་མ་སོང་ད་རེས་ང་རང་ད་དེ་བུ་མོ་བུ་དང་བུ་མོ་མག་པ་བཅས་ཀྱི་བཀའ་དྲིན་ལ་བརྟེན་ཏེ་ཡོང་ཐུབ་སོང་ང་རང་དགའ་བོ་ཞེ་དྲག་བྱུང། བྱས་ཙང་ད་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པའི་ང་སྨོན་ལམ་ཞུ་གི་ཡོད་ལ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཚེས་བཅུ་དགུའི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་ཆིབས་ཐོན་མཛད་དེ་ཕྱི་ཚེས་ཉི་ཤུ་དང་ཉི་ཤུ་རྩ་གཅིག་བཅས་ཉིན་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་གི་གུ་རུ་གྷརམ་ཁུལ་གྱི་སཱལ་ཝཱན་སློབ་གྲྭའི་ནང་ལྡི་ལི་དང་རྒྱལ་སའི་ཉེ་འཁོར་གྱི་སློབ་གྲྭ་ཁག་དྲུག་ཅུ་རེ་གཅིག་ཙམ་གྱི་སློབ་ཕྲུག་དང་དགེ་ལས་ཕ་མ་བཅས་མི་གྲངས་ལྔ་སྟོང་བརྒལ་བར་སྙིང་རྗེ་དང་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཀྱི་བརྗོད་གཞིའི་ཐོག་ལམ་སྟོན་བཀའ་སློབ་སྩལ་གནང་མཛད་ཡོད་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་ལྟར་བྱས་ན་སང་ཉིན་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་གྱི་སྔ་དྲོ་མགོན་པོ་གང་ཉིད་མཆོག་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་རིན་པོ་ཆེར་གནས་གཟིགས་མཛད་རྒྱུ་དང་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་གནས་མཆོག་རྡོ་རྗེ་གདན་གྱི Thailand Wat Pa དགོན་པར་ཆིབས་བསྒྱུར་གནང་རྒྱུ་དང་དེ་བཞིན་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་བྱང་ཆུབ་སེམས་འགྲེལ་དང་ཐུགས་རྗེ་ཆེན་པོའི་བཀའ་དབང་སྒྲོལ་མ་ཉེར་གཅིག་གི་རྗེས་གནང་བཅས་བསྩལ་རྒྱུ་དང།

ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་མགོན་པོ་སྐྱིད་ལགས་ཀྱི་ལག་ཏུ་རྡོ་རྗེ་བཀྲ་ཤིས་ལགས་ནག་ཉེས་མེད་ཅེས་པའི་རྒྱ་ཡིག་གི་སྦྱར་པང་ཞིག་འཕྱར་ཏེ་ལྷ་ས་གྲོང་ཁྱེར་མི་དམངས་ཁྲིམས་ཁང་ཟེར་བའི་མདུན་དུ་དུས་ཡུན་སྐར་མ་བཅོ་ལྔ་ཙམ་རིང་ངོ་རྒོལ་གནང་ཐུབ་པ་བྱུང་ཡོད་ཀྱང་དེ་འཕྲལ་ཉེན་རྟོག་པས་བཀག་སྡོམ་བྱས་ཡོད་པ་རེད་འདུག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ངོས་ནས་རྒྱ་ནག་གཞུང་གིས་བོད་ཀྱི་ཚོང་པ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་ལ་དྲང་བདེན་མེད་པའི་ཉེས་འཛུགས་བྱས་ཏེ་ཚེ་བཙོན་གྱི་ཁྲིམས་ཐག་བཅད་པར་སྐྱོན་བརྗོད་གནང་མུས་ཡིན་པ་མ་ཟད། རྡོ་རྗེ་བཀྲ་ཤིས་ལགས་འཕྲལ་མ་ཉིད་དུ་གློད་གྲོལ་ཡོང་ཐབས་སུ་རྒྱལ་སྤྱི་ཁྱོན་ཡོངས་ནས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་གནང་འདུག་རྡོ་རྗེ་བཀྲ་ཤིས་ལགས་ནི་བོད་མདོ་སྨད་མདོ་ལྷོ་བསང་ཆུ་རྫོང་བླ་བྲང་ས་དཀར་སྡེ་བ་ནས་ཡིན་པ་དང་དེ་སྔ་ལྷ་སའི་གཡག་མགྲོན་ཁང་གི་སྦྱིན་བདག་ཡིན་ཞིང། ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོ་བྱུང་བའི་ཟླ་བ་འགའ་ཤས་རྗེས་སུ་རྒྱ་ནག་ཉེན་རྟོག་པས་གློ་བུར་དུ་འཛིན་བཟུང་བྱས་ཏེ་ཟླ་བ་བརྒྱད་ཙམ་བཀག་ཉར་བྱས་པའི་རྗེས་རྒྱ་ནག་གཞུང་གིས་ཁོང་ལ་དངུལ་ཁང་གི་དངུལ་བུན་ཐད་གཡོ་ཇུས་བྱས་པའི་ཉེས་མིང་དང་རྒྱལ་ཁབ་ཁ་བྲལ་གཏོང་བའི་ལས་འགུལ་སྤེལ་བ་སོགས་ཀྱི་ཉེས་མིང་བཙུགས་ནས་ཉིས་སྟོང་བཅུ་ལོའི་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་ལྷ་སའི་རྒྱ་ནག་མི་དམངས་ཁྲིམས་ཁང་ཟེར་བས་ཚེ་བཙོན་ཁྲིམས་ཐག་བཅད་ཡོད་པ་རེད་འདུག། བཀྲ་ཤིས་རྡོ་རྗེ་ལགས་ཀྱི་ནང་མི་ཚོས་ད་བར་ཁྲིམས་ལ་ཞུ་གཏུག་གནང་བའི་ཐོག་ནས་ཁོང་གློད་གྲོལ་ཐོབ་ཐབས་བྱེད་ཀྱི་ཡོད་ཀྱང་གྲུབ་འབྲས་སོན་མེད་པ་དང་ད་ཆ་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་ཡོང་ཐབས་ཆེད་དུ་ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅུང་མོ་མགོན་བདེ་ལགས་ཀྱིས་ཡོངས་ཁྱབ་ཐོག་ནས་ཞུ་འབོད་དང་རྒྱ་ནག་མི་དམངས་ཁྲིམས་ཁང་ཟེར་བའི་མདུན་དུ་ཞུ་སྐུལ་ལས་འགུལ་སྤེལ་དང་སྤེལ་མུས་ཡིན་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ཆེད་དུ་དེའི་ཐད་ཨ་རིའི་ཕྱི་སྲིད་ལས་ཁང་ལ་ཡིག་ཐོག་ཐད་ནས་བཀའ་འདྲི་ཞུས་པར་ཨ་རིའི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པས་ཡིག་ཐོག་ནས་ལན་འདེབས་གནང་བའི་ནང་བོད་ཀྱི་ཆབ་སྲིད་བཙོན་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་སྐོར་དང་འབྲེལ་ནས་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་རང་དབང་ལ་བརྩི་བཀུར་གོང་འཕེལ་གཏོང་རྒྱུ་དེ་ནི་ཨ་རིའི་སྲིད་འཛིན་ཇོ་བྷ་དན་དང་སྲིད་འཛིན་གཞོན་པ་ཧ་རིས་སྲིད་གཞུང་གི་སྲིད་བྱུས་གལ་ཆེན་ནང་གི་གཙོ་གནད་ཞིག་ཏུ་བརྩི་བཞིན་ཡོད་པའི་སྐོར་སོགས་གསུངས་འདུག། དེ་སྔོན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་ཉིས་སྟོང་ཉེར་གཅིག་ལོའི་འགྲོ་བ་མིའི་ཐོབ་ཐང་གནད་དོན་སྐོར་ལ་སྙན་ཐོ་བཏོན་པའི་ནང། རྒྱ་ནག་གི་སྡེ་ཚན་ཁོངས་སུ་ཧོང་ཀོང་དང་མ་ཁའོ་བོད་བཅས་ནང་གི་ཆབ་སྲིད་བཙོན་པ་དང་བཙོན་འཇུག་བྱས་མྱོང་བའི་ཆབ་སྲིད་བཙོན་པའི་མིང་བཏོན་བྱས་པའི་གྲས་སུ་བོད་ཀྱི་ཆབ་སྲིད་བཙོན་པ་རྡོ་རྗེ་བཀྲ་ཤིས་ལགས་ཀྱང་མིང་བཏོན་གནང་ཡོད་པ་རེད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། གཤམ་ལ་ཨོ་སི་ཀྲེ་ལི་ཡའི་ཕྱི་སྲིད་བློན་ཆེན་གྱིས་རྒྱ་ནག་ནང་འཚམས་གཟིགས་དང་བསྟུན་ནས་བོད་དོན་སྐོར་གླེང་བར་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་ཞུས་ཡོད་པའི་སྐོར་ཞིབ་ཕྲའི་གནས་ཚུལ་ས་གནས་ནས་བློ་བྷེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་བ་ཡིན། ཨོ་སི་ཁྲེ་ལི་ཡ་གི་ཕྱི་སྲིད་བློན་ཆེན་ཕེ་ནི་ཝུང་ལགས་ནས་རྒྱ་ནག་དང་ཨོ་གླིང་གི་བར་ཕྱི་འབྲེལ་གྱི་འབྲེལ་བ་བཙུགས་ཏེ་ལོ་ངོ་ལྔ་བཅུ་འཁོར་སྐབས་དང་བསྟུན་ནས་རྒྱ་ནག་ནང་འཚམས་གཟིགས་བརྒྱུད། འདས་པའི་ལོ་ངོ་གསུམ་རིང་ཕྱོགས་གཉིས་ཀ་གི་བར་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་པ་བསྐྱར་གསོ་ལྡེབ་འབྲེལ། འོག་རླངས་ལྡེབ་རྒྱ་ནག་གི་བར་གྱི་ཚོང་ལས་དང་དཔལ་འབྱོར། སྲུང་སྐྱོབ་དང་གནམ་གཤིས་འགྱུར་ལྡོག་སོགས་ཀྱི་ཐད་མཉམ་ལས་གྲོས་མོལ་འགོ་འཛུགས་བྱས་ཡོད་ཅིང། སྐབས་དེར་ཨོ་གླིང་གི་ཕྱི་འབྲེལ་བློན་ཆེན་ནས་ཤིན་ཅང་དང་བོད། ཧོང་ཀོང་སོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྒྱ་ནག་གཞུང་གིས་བརྩི་བཀུར་བྱེད་དགོས་པ་དང།

ངས་ཀྱང་དེ་ལྟར་ཨོ་གླིང་གིས་འགྲོ་བ་མིའི་ཐོབ་ཐང་ནི་ཀུན་ལ་ཁྱབ་པར་ངོས་འཛིན་དང། དེ་ལ་ལྟ་ཞིབ་དང་གུས་བརྩི་ནི་ཤིན་ཅང་དང་བོད་ཧོང་ཀོང་བཅས་ལའང་གཅིག་མཚུངས་སུ་ཁྱབ་པར་ངོས་འཛིན་ཡོད་ཅེས་འགྲེལ་བརྗོད་གནང་ཡོད་པས། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་ཨོ་སི་ཁྲེ་ལི་ཡ་གཞུང་ལ་བོད་ཀྱི་གནད་དོན་མངོན་གསལ་དོད་པོས་གླེང་སློང་བྱས་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་ཆབས་ཅིག་ཨོ་སི་ཁྲེ་ལི་ཡ་གཞུང་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་རྒྱ་ནག་གཞུང་ལ་ཞུ་འབོད་ཀྱི་རེ་བ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། དེ་རིང་ཨོ་སི་ཁྲེ་ལི་ཡའི་ཕྱི་སྲིད་བློན་ཆེན་མཆོག་གིས་གསར་འགྱུར་དྲ་ཐོག་མར་སྤེལ་བའི་ནང་ལ་ཨ་ནི་བོད་ཀྱི་གནད་དོན་སྒང་ལ་བཀའ་མོལ་གནང་ཡོད་པ་དེ་མ་ཟད་གསལ་ཞིང་གསལ་བ་ཅིག་མར་གསུངས་གནང་སོང། དེའི་ཐོག་ལ་བོད་མིའི་སྒྲིག་འཛུགས་ངོས་ནས་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་རྩ་བའི་དོན་དག། ཨོ་སི་ཁྲེ་ལི་ཡ་གཞུང་ནས་བོད་རྒྱའི་དཀའ་རྙོག་དེ་སེལ་ཐུབ་པའི་དོན་དག་ལ་རྒྱ་ནག་གཞུང་ལ་གཅིག་ད་ཞུ་དགོས་ཡག་གི་གནས་སྟངས་དེ་ད་བོད་ཙམ་མ་ཡིན་པར་རྒྱལ་སྤྱིའི་གི་ཨ་ནི་འགྲོ་བ་མིའི་ཐོབ་ཐང་ཡིན་ནའི་རེད་རྒྱལ་སྤྱིའི་གི་ཨ་ནི་ཞི་བདེའི་གནས་སྟངས་དང་འབྲེལ་བའི་ཐོག་ནས་ཆགས་ཡོད་དུས་ཙམ་པ་དེའི་ཐོག་ལ་ཞུ་དགོས་ཡག་གི་རེ་བ་ཅིག་ཞུ་གི་ཡོད། གཞན་ཡང་ཨོ་གླིང་བོད་དོན་ལས་འགུལ་ཁང་གི་འགན་འཛིན་ཛོ་སྦེད་ཧྥོར་ལགས་ནས་ཀྱང་བོད་ཀྱི་གནད་དོན་ནི་ཨོ་གླིང་དང་རྒྱ་ནག་གི་ཚོང་འབྲེལ་ལས་ཀྱང་གལ་གནད་ཆེན་པོ་ཡིན་པར་ང་ཚོས་ཨོ་སི་ཁྲེ་ལི་ཡ་གཞུང་ལ་གསལ་འདེབས་བྱེད་རྒྱུ་ཡིན་པ་དང། ཨོ་སི་ཁྲེ་ལི་ཡ་གཞུང་དང་རྒྱ་ནག་གི་འབྲེལ་ལམ་རྒྱུན་སྐྱོང་གི་ཆེད་བོད་དང་འགྲོ་བ་མིའི་ཐོབ་ཐང་ཚོང་སྒྱུར་བྱས་ན་འགྲིག་གི་མ་རེད་ཅེས་འགྲེལ་བརྗོད་གནང་གི་འདུག། Ensure the Australian government knows that Tibet is as important to Australia as trade is. ཕྱི་སྲིད་བློན་ཆེན Penny Wong གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལ་བོད་དོན་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་སྐོར་གླེང་སློང་བྱས་པར་ཨོ་སི་ཁྲེ་ལི་ཡ་གི་བོད་དོན་ལས་འགུལ་ཁང་སེམས་ཤུགས་ཆེན་པོ་སྐྱེས་བྱུང། ང་ཚོའི་སེམས་ཁྲལ་ནི་བྲེལ་འཚུབ་ཀྱི་ངང་ཨོ་གླིང་དང་རྒྱ་ནག་གི་ཚོང་འབྲེལ་བསྐྱར་མཐུད་བྱས་ཚེ། བོད་ནང་གི་འགྲོ་བ་མིའི་ཐོབ་ཐང་སྣང་མེད་ཟུར་འཇོག་གི་ཉེན་ཁ་ཡོད་པས། ང་ཚོའི་ཕྱི་སྲིད་བློན་ཆེན་ཝུང་ལགས་སུ་བོད་དོན་གྱི་སྐོར་ག་རེ་གླེང་སློང་བྱུང་བར་བཀའ་འདྲི་ཞུ་རྒྱུ་ཡིན་པ་མ་ཟད། རྒྱ་ནག་དང་ཨོ་གླིང་གི་འབྲེལ་ལམ་རྒྱུན་བསྲིང་གི་ཆེད། བོད་དང་འགྲོ་བ་མིའི་ཐོབ་ཐང་ཚོང་སྒྱུར་བྱས་ན་མི་འགྲིག་པ་གསལ་བོ་བཟོ་རྒྱུ་ཡིན་པ་འགྲེལ་བརྗོད་གནང་གི་འདུག། Australia དང་རྒྱ་ནག་གི་བར་སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོ་ནས་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་ཏེ། ཨོ་གླིང་གི་རྒུན་ཆང་དང་འབྲུ་རིགས་སོགས་ཕྱིར་ཚོང་གི་ཅ་ལག་གི་ཐོག་རྒྱ་ནག་གཞུང་གིས་སྒོ་ཁྲལ་ཚབས་ཆེན་འགེལ་བ་དང་ཚོང་ཟོག་བཀག་སྡོམ་གྱི་གནས་ཚུལ་སོགས་བྱུང་ཡོད་པར་བརྟེན། ཕྱི་འབྲེལ་བློན་ཆེན་ཕན་ཚུན་མཇལ་འཕྲད་ཀྱི་དམིགས་ཡུལ་གཙོ་བོ་ནི་ཚོང་འབྲེལ་བསྐྱར་མཐུད་ལ་ཐུག་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གཤམ་ལ་གཡུ་སྒྲོན་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ཡང་ཉི་ཧོང་གཞུང་གིས་རྒྱ་ནག་ཉེན་རྟོག་པའི་ས་ཚིགས་ཉི་ཧོང་ནང་བཙུགས་པའི་གནས་ཚུལ་ཐོན་པའི་ཐད་ལ་རྟོག་ཞིབ་གནང་བཞིན་ཡོད་པ་རེད་འདུག་དེ་ཡང་ཡུ་རོབ་རྒྱལ་ཁབ་ཁག་དང་ཨ་མི་རི་ཀ་ཁེ་ན་ཏྲའི་དཔོན་རིགས་ནས་སོ་སོའི་རྒྱལ་ཁབ་ནང་རྒྱ་ནག་ཉེན་རྟོག་པའི་ས་ཚིགས་བཙུགས་ཡོད་མེད་ཞིབ་འཇུག་གནང་བཞིན་ཡོད་པ་ལྟར་ཉི་ཧོང་ནང་གསང་བའི་ཐོག་ནས་རྒྱ་ནག་ཉེན་རྟོག་པའི་ས་ཚིགས་བཙུགས་པའི་གནས་ཚུལ་ཐོན་པའི་རྗེས། ཉི་ཧོང་གཞུང་གིས་གནས་ཚུལ་དེའི་ཐད་རྩད་ཞིབ་གནང་བཞིན་ཡོད་པའི་སྐོར་ལ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུའི་ཉིན་རོའི་ཏེར་གསར་འགྱུར་ལས་ཁང་གནས་ཚུལ་སྤེལ་འདུག་གནས་ཚུལ་དེའི་ཐད་ལ་སི་པེན་ནང་རྟེན་གཞི་བྱས་པའི་ཨེ་ཤི་ཡའི་ཡུལ་ལུང་ཁག་དམིགས་པའི Safe Guard Defenders ཟེར་བའི་ཐོབ་ཐང་ཚོགས་པ་དེས་ད་ལོའི་ཕྱི་ཟླ་དགུ་པའི་ནང་ཚུད་སྙན་ཐོ་རིམ་པ་གཉིས་བཏོན་པའི་ནང་རྒྱ་ནག་གཞུང་གི་དབང་འཛིན་པས་ཉི་ཧོང་གཙོས་པའི་ཕྱིའི་རྒྱལ་ཁབ་ལྔ་བཅུ་ང་གསུམ་གྱི་ནང་ལ་རྒྱ་ནག་གི་ཉེན་རྟོག་པའི་ས་ཚིགས་བརྒྱ་དང་བཅུ་མེད་གསུམ་བཙུགས་ཡོད་པ་གསལ་སྟོན་གནང་ཡོད་ཅིང། འོན་ཀྱང་རྒྱ་ནག་གཞུང་གིས་ཉེས་འཛུགས་དེར་ངོས་ལེན་བྱས་མེད་པ་མ་ཟད། རེས་གཟའ་ཕུར་བུའི་ཉིན་རྒྱ་ནག་ཕྱི་དྲིལ་ལས་ཁུངས་ཀྱིས་དེ་ལྟ་བུའི་ཉེན་རྟོག་ས་ཚིགས་ཡོད་པ་ཁས་ལེན་བྱས་མེད་པ་རེད་འདུག་གོང་གི་གནད་དོན་དེ་དང་འབྲེལ་ནས་གསར་འགོད་ལྷན་ཚོགས་ཐོག་ལ་གསར་འགོད་པས་བཀའ་འདྲི་ཞུ་སྐབས་ཉི་ཧོང་གི་བློན་ཆེན་ལས་ཁུངས་ཀྱི་དྲུང་ཆེ་བགྲེས་པ་ཧི་རོ་ཁ་སུ་མོ་སུ་མོ་ཞུ་བས། ང་ཚོའི་ངོས་ནས་གནས་སྟངས་དེ་གསལ་ཆ་ཡོང་བར་དགོས་ངེས་ཀྱི་ལས་དོན་ཆ་ཚང་བ་ལག་བསྟར་གནང་རྒྱུ་ཡིན་ཞེས་ལན་འདེབས་གནང་འདུག་པ་མ་ཟད་ཉི་ཧོང་གཞུང་གི་ཕྱོགས་ནས་ཉི་ཧོང་གི་བདག་དབང་ལ་གནོད་པའི་བྱ་སྤྱོད་ཅི་རིགས་སྤེལ་བར་ངོས་ལེན་བྱེད་ཐབས་མེད་པའི་སྐོར་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ཚོར་བཤད་པ་ཡིན་ཞེས་གསལ་འདོན་གནང་འདུག། ཡང་རྒྱ་ནག་གི་དམག་དཔུང་གིས་ཧྥི་ལི་པིན་སི་གླིང་ཕྲན་ཉེ་འཁྲིས་སུ་བྱ་སྤྱོད་སྤེལ་བའི་རྗེས་ཧྥི་ལི་པིན་གཞུང་གིས་དེའི་ཁུལ་གྱི་ཧྥི་ལི་པིན་ཡི་དམག་དཔུང་གི་ནུས་པ་ཤུགས་ཆེ་རུ་གཏོང་དགོས་པའི་བཀོད་ཁྱབ་གནང་འདུག

རྒྱ་ནག་གཞུང་གིས་རྩོད་གཞི་ཡོད་པའི Spark Land གླིང་ཕྲན་ནང་འགྲོ་བ་མིའི་གནས་སྡོད་བྱེད་ཡུལ་མིན་པའི་བཅོས་མའི་གླིང་ཕྲན་གྱི་ལས་གཞི་ཁག་ཞིག་འཛུགས་སྐྲུན་བྱས་པའི་གནས་ཚུལ་སྤེལ་བའི་རྗེས། ཧྥི་ལི་པིན་སྲུང་སྐྱོབ་བློན་ཆེན་གྱིས་དམག་དོན་གྱི་ནུས་སྟོབས་ཆེ་རུ་གཏོང་དགོས་པའི་སྐོར་བཀོད་ཁྱབ་བཏང་བ་ལས་རྩོད་གཞི་ཡོད་པའི་མཚོ་ཁའི་ཐོག་རྒྱ་ནག་གཞུང་གིས་བྱ་སྤྱོད་ག་འདྲ་སྤེལ་ཡོད་མེད་སྐོར་གྱི་གནས་ཚུལ་ཞིབ་ཕྲ་གང་ཡང་གསུངས་མེད་པ་རེད། ཧྥི་ལི་པིན་ཡི་གསལ་བསྒྲགས་དེའི་ནང། ཀི་ལོ་མི་ཊར་ཉིས་བརྒྱའི་ནང་ཚུད་ཀྱི་ཧྥི་ལི་པིན་སི་བདག་དབང་ཡོད་པའི་ས་ཁོངས་ཐོག་རྒྱ་ནག་གཞུང་གི་བདག་དབང་ཡིན་ཚུལ་ཤོད་པའི་གནས་སྟངས་དེ་ཡིས་ཧྥི་ལི་པིན་སི་ཡི་བྷ་ཁ་སཱ་ཡི་གླིང་ཕྲན་གྱི་སྲུང་སྐྱོབ་ལ་ཉེན་ཁ་ཞིག་ཡིན་པ་དང་བྷ་ཁ་སཱ་གླིང་ཕྲན་དེ་ནི་ཧྥི་ལི་པིན་སིའི་བདག་དབང་གི་ས་ཁོངས་ཡིན་པའི་སྐོར་གསུངས་ཏེ་ང་ཚོ་ཧྥི་ལི་པིན་སི་ཕྱོགས་ནས་རྒྱ་ནག་གཞུང་གིས་རྒྱལ་སྤྱིའི་བཀའ་ཁྱབ་གཞིགས་པའི་སྒྲིག་སྲོལ་ལག་བསྟར་བྱ་དགོས་པ་དང་གནས་སྟངས་ཛ་དྲག་ཏུ་གཏོང་བའི་རྒྱ་ནག་བྱ་སྤྱོད་རྣམས་མཚམས་འཇོག་བྱ་དགོས་པའི་འབོད་སྐུལ་ནན་པོ་ཞུ་གི་ཡོད་ཅེས་གསུངས་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་འཕྲུལ་དོན་ཕྱག་རོགས་གནང་མཁན Shawn གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན།

ལི་ཆང་གིས་རྒྱལ་སྲིད་སྤྱི་ཁྱབ་ཁང་གི་ཚབ་བྱས་ནས་རྒྱ་ནག་གི་ཚོང་དོན་མཉམ་འབྲེལ་ལྷན་ཚོགས་གཙོ་སྐྱོང་བྱས་དེའི་ཐོག་ནས་མ་འོངས་སྤྱི་ཟླ་གསུམ་པའི་ནང་ལ་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་སྐབས་ལ་ལི་ཆང་གིས་ད་ལྟའི་སྲིད་བློན་ལི་ཁེ་ཆང་གི་ཚབ་བྱ་རྒྱུ་ཡིན་པ་རྩ་བའི་ཆ་ནས་གཏན་འཁེལ་ཟིན་པར་མི་མང་ཆེ་བས་ངོས་འཛིན་བྱེད་བཞིན་ཡོད་པ་དང། ཡིན་ན་ཡང་ལི་ཆང་ལ་ད་ལྟའི་སྲིད་བློན་ལི་ཁེ་ཆང་ལྟ་བུའི་དཔལ་འབྱོར་གྱི་ཐོག་ལ་ཤེས་ལྡན་མི་སྣ་ཞིག་མིན་པ་བརྗོད་མཁན་མང་པོ་ཡོད་པས་དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་རྒྱ་ནག་གི་སྲིད་བློན་ལི་ཁེ་ཆང་དང་རིང་མིན་སྲིད་བློན་གྱི་ལས་གནས་འཁུར་རྒྱུར་རྩ་བའི་ཆ་ནས་གཏན་འཁེལ་ཟིན་པའི་ལི་ཆང་བར་ལ་ཧེ་བག་ག་རེ་ཡོད་མེད་དང། ད་ག་ནང་བཞིན་ལི་ཆང་གིས་སྲིད་བློན་ལས་གནས་འཁུར་བའི་རྗེས་ཀྱི་རྒྱ་ནག་གི་ད་ལྟའི་ཉམས་རྒུད་འགྲོ་བཞིན་པའི་དཔལ་འབྱོར་གནས་སྟངས་སླར་གསོ་བྱ་ཐུབ་པའི་ནུས་པ་ཡོད་མེད་སོགས་ཀྱི་སྐོར་ལ་བོད་དང་རྒྱ་ནག་གི་གནད་དོན་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་དང་བཀའ་མོལ་ཞུ་གི་ཡིན། ཀུན་དགའ་ལགས་སྐུ་ཁམས་གསལ་ཐང།

རྒྱ་ནག་གི་ཆབ་སྲིད་ཉམས་ཞིབ་བྱེད་མཁན་དང་ལྷག་པར་དུ་མགོ་ཁྲིད་མི་སྣའི་ལོ་རྒྱུས་ལ་ཉམས་ཞིབ་བྱེད་མཁན་གྱིས་དཔྱད་པ་བྱས་པ་ལ་ཡང་གཞི་བཞག་བྱས་བལྟས་པ་ཡིན་ན། ཨ་ནེ་ལི་ཆང་འདི་ཨ་ནེ་ས་གནས་ལ་ཡང་བདག་གི་ཚིག་གི་མ་མགོ་བསྡད་པའི་ཉམས་མྱོང་མེད་བསྡད་པ་གཅིག། ཨ་གཉིས་ནས་ལྷག་པར་དུ། ག་རེད་ཟེར་ན་དཔལ་འབྱོར་གྱི་ཁྱབ་ཁོངས་ནང་ལོགས་ལ་དམ་པོ་དང་ལས་ཀ་བྱས་པའི་ཉམས་མྱོང་མེད་པ་དེ་ད་ཕལ་ཆེར་ཡོངས་གྲགས་རེད་ཅེས་བཤད།

ཡོད་བཞིན་དུ་དཔལ་འབྱོར་ལ་ཡང་དཀའ་ངལ་དེ་འདྲ་འཕྲད་ཀྱི་ཡོད་དུས་ད་ལི་ཁེ་ཆང་ཁྱེར་ཚར་ན་ཨ་ནི་རྒྱ་ནག་གི་དཔལ་འབྱོར་དེ་དེ་བས་དཀའ་ངལ་ཆེན་པོ་ཆགས་ཀྱི་རེད་ཟེར་བའི་རྒྱུ་མཚན་ག་རེད་ཟེར་ན་ཉེ་ཆར་ནད་ཡམས་ཀླད་ཀོར་སྲིད་ཇུས་དེ་མེད་བཟོས་པའི་རྐྱེན་ད་རྒྱ་ནག་པེ་ཅིང་གཅིག་པོ་ལ་སྲིད་དང་ནག་ཉེས་ཁྱོན་འབུམ་ཕྲག་འབུམ་ཕྲག་ཡོད་ད།

སྲིད་བློན་གྱི་ལས་གནས་ཁེལ་ནས་ལེ་ད་ལས་ཀ་མང་པོ་ཅིག་ཞི་ཅིན་ཕིང་གིས་ཐག་བཅད་གོ་ས་འདི་ཟེར་གྱི་འདུག་པ། དེ་བྱེད་དུས་ཨ་ནི་རྒྱ་ནག་གི་དཔལ་འབྱོར་དཀའ་ངལ་དེ་དེ་འདྲ་ཆེན་པོ་ཆགས་ཀྱི་ཡོད་རེད། ཨ་ནི་ད་མ་འོངས་ལི་ཆང་གི་སྲིད་བློན་གྱི་དེ་ཁེལ་དུས་ད་ལི་ཆང་དེ་ཞི་ཅིན་ཕིང་དང་ཉེ་བོ་ཡོད་དུས་ཞི་ཅིན་ཕིང་གི་བཀའ་གནང་དང་གྲོགས་པོ་ཡོད་དུས་ད་མ་འོངས་ཀྱི་རྒྱ་ནག་ནང་ལོགས་དཔལ་འབྱོར་གནས་སྟངས་འདི་ཚོའི་ཐག་གཅོད་བྱེད་མཁན་དེ་ཞི་ཅིན་ཕིང་ཕལ་ཆེར་ད་ཆགས་ཡོད་པའི་བཟོ་ལྟ་རབ་དགའ་འགའ་ཚང་མ་ཕྱི་ལོགས་ནས་མཐོང་ཡག་འདྲེ་རེ་ཞུ་དོ། དེ་བྱེད་དུས་རྒྱ་ནག་ནང་ལོགས་དཔལ་འབྱོར་འདི་ད་ཉེ་བའི་ཆ་ལ་ཞི་ཅིན་ཕིང་གིས་གཅིག་གིས་རྒྱལ་ནང་འཁོར་རྒྱུག་ཟེར་འདྲ་དག་ད་རྒྱལ་ནང་ནས་ཚད་རིང་ལ་ས་ཡར་རྒྱས་བཏང་ངེས་ཟེར་འདྲ་མང་པོ་བཤད་སོང་ད་ཡིན་ནའི་འདི་སྒྲུབ་ཡག་འདི་ཁག་པོ་ཡོད་དུས་ཉེ་བའི་ཆ་ལ་ད་ཡང་སྒེར་གྱི།

བྱས་ཙང་དེ་འདྲ་ཡིན་དུས་སྟབས་ཁ་སང་རེད་པ་ད་སྟབས་སྔོན་མ་ང་ཚོ་སྤྱི་ཁང་མི་དམངས་ཀུང་ཧྲེ་ཙག་ཅུ་དཀྲུག་ཡོད་ད། དེ་འདྲ་བྱས་ཡོང་དུས་སྟབས་དེ་བེད་དེ་བྱས་ཙང་མི་ཚོས་ད་རིག་གནས་གསར་བརྗེ་ལ་སྐྱར་ལོག་རྒྱག་གི་ཟེར་ལབ་ཡོང་དུས་འགྲིག་གི་མི་འདུག་བསམ་བྱས་ཨ་ནི་སྒེར་གྱི་ཚོང་པ་དེ་ག་ལས་ང་ཚོ་ལྟ་སྟངས་ཡོད། ལྟ་སྟངས་དེ་འགྲོ་གལ་མེད་དོམ་དུ་ངེད་ཅག་བཤད་ཡོད་རེད་པ། བྱས་ཙང་དེ་ཡིན་དུས་སྟབས་མི་ཚོས་བལྟས་ཡོང་པའི་སྐབས་ལ་ཞི་ཅིན་ཕིང་གིས་སྔོན་མ་བཤད་དང་ད་ལྟ་བཤད་གཉིས་འགལ་བ་ཐུག་གི་ཡོད། ད་ལྟ་འདི་འགལ་བ་མཐོང་ཡོང་པའི་སྐབས་ལ་ཡ། དཀའ་ངལ་འདི། ད་ལྟ་ལམ་ཁ་འདི་འདྲ་ཅིག་མ་ཕྱིན་པ་ལ་དཀའ་ངལ་སངས་ཐུབ་མེད་ཅིག་དང། ཞི་ཅིན་ཕིང་གིས་ཅིག་ག་འདྲ་རྒྱལ་ནང་འཁོར་རྒྱུག་ཟེར་ཡ་རབས་དང། ཨ་ནི་རྒྱལ་སྤྱིའི་ཐོག་ལ་འཁོར་རྒྱུག་ཆེན་པོ་ཟེར་དེ་ཚོ་ཚང་མ་ལོག་ལྟ་ཡིན་རྒྱུ་དཔལ་འབྱོར་ཅིག་རེད་དེ་ལས་སོ་སོ་རང་གི་རྒྱ་ནག་ནང་ལོགས་ལ་ཕྱིར་བསྟན་མང་པོ་བྱས་བྱེད་རིགས་ཟེར་ཆོག་ལ་དེ་དཔེ་མི་སྲིད་ཁག་པོ་རེད་བྱས་ཙང་ཉེས་མ་ད་ལྟའི་དཔལ་འབྱོར་ལ་ཡང་མཁས་པ་ཡིན་དེར་དཔལ་འབྱོར་འགན་ཁུར་བྱེད་མཁན་ལི་ཁེ་ཆང་གིས་སྔོན་མ་ཚོགས་འདུའི་ནང་ལ་ག་རེ་ལབ་རེད་ཟེར་ན། རྨ་ཆུ་དང་འབྲི་ཆུ་ཟེར་དེ་ལྟག་ལོག་རྒྱུག་གི་ཡོང་གི་མ་རེད་ཟེར་ལབ་རེད་བ། དེས་དོན་དག་ག་རེ་བསྟན་གྱི་ཡོད་རེད་ཟེར་ན། གང་ལྟར་དཔལ་འབྱོར་བསྒྱུར་བཅོས་མ་བྱས་པ་ཡིན་ན་ཨ་ནི་གང་ལྟར་འགྲིག་གི་ཡོད་མ་རེད་དཔལ་འབྱོར་བསྒྱུར་རྒྱུ་ནམ་ཡང་མཚམས་བཞག་གི་མ་རེད་ལི་ཁེ་ཆང་ཁོ་རང་གི་ལམ་ཕྱོགས་དེ་འདི་བསྟན་པ་རེད། སྔོན་མ་ཝུན་ཅཱ་པའོ་གི་ཡིན་ན་རེད་སེ་ནོན་རེད་ད་ཝུན་ཅཱ་པའོ་ཡོད་ཚད་ས་སྔོན་མ་རེད་བ་གོ་གྱིན་འདུག་ག། ཝུན་ཅཱ་པའོ་ཡིན་པ་ཡིན་ན་ཡང་ག་རེ་ལབ་རེད།

བྱས་ཙང། རྩ་བའི་གཅིག་གིས་ད་ཅིག་རྒྱ་ནག་ནང་ལོགས་ལ་ཕྱི་ཕྱོགས་ལ་སྒོ་མོ་ཕྱེས་རྗེས་ད་ལོ་བཞི་བཅུ་ཞིག་འགྲོ་གི་ཡོད་རེད། དེའི་རིང་ལ་ཅིག་གི་དཔལ་འབྱོར་ཏེང་ཞའོ་པིང་ཡོད་པའི་སྐབས་ལ་ད་ལོ་ཉི་ཤུ་སུམ་ཅུའི་ནང་ལོགས་ལ། གཅིག་གི་དཔལ་འབྱོར་ཕྱི་ལོགས་ལ་སྒོ་མོ་ཕྱེས་དཔལ་འབྱོར་བསྒྱུར་བཅོས་བྱས་རྗེས་རྒྱ་ནག་གི་ད་ལྟའི་གནས་སྟངས་ད་ཅིག་འཛམ་གླིང་ནང་ནས་དཔལ་འབྱོར་གྱི་སྟོབས་ཆེན་ཨང་གཉིས་པ་དེ་འདྲའི་བྱ་ཡག་གི་གནས་སྟངས་དེ་དེ་ལ་བརྟེན་ནས་བྱུང་བ་རེད་ད་ཚང་མས་གཅིག་མཐུན་གྱིས་ཤེས་ཀྱི་ཡོད་རེད། ཡིན་ན་ཡང་ད་དཔལ་འབྱོར་གྱི་བསྒྱུར་བཅོས་དེ། ད་གིས་བྱས་ནས་ཡང་དཔལ་འབྱོར་བསྒྱུར་བཅོས་ཀྱི་བྱེད་པའི་ནང་ལ་ལྟ་གི་ཨེ་དེ་ནས་གོང་འཕེལ་བཏང་ཡག་ལ་མང་པོ་ཅིག་ཆབ་སྲིད་ལམ་ལུགས་ལ་བསྒྱུར་བཅོས་མ་འགྲོ་དགོས་དུས་ཙམ་པ་ཅིག་གིས་དཔལ་འབྱོར་གྱི་གནས་སྟངས་འདི་ག་ཚོད་ད་ཡར་ཕྱིན་ན་ཡང་ཅིག་སྐད་རིབ་ཅིག་སླེབས་དུས་འདི་ཆབ་སྲིད་གནས་སྟངས་ཀྱི་ཐོག་ནས་ཡང་འགྲོ་ཐབས་མེད་པའི་གནས་བབ་ཅིག་མང་པོ་ཅིག་གིས་མཐོང་བྱས་ད་ཅིག་གིས་མི་མང་པོ་ཅིག་གིས་དཔལ་ད་ལྟ་སྲིད་བློན་ཝུན་ཅཱ་པའོ་ཡིས་བཤད་པ་རེད་ཅིག་གིས་དཔལ་འབྱོར་བསྒྱུར་བཅོས་བཏང་པ་ཆབ་སྲིད་ལམ་ལུགས་བསྒྱུར་བཅོས་བཏང་དགོས་ཟེར་དེ་ནི།

ཨ་མདོའི་སྐད་དང་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་ལྗགས་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཕྱིར་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www dot rfa dot org ཡིན། རྣམ་པ་ཚོས་དུས་རྒྱུན་དུ་ནས་ང་ཚོའི་ལས་རིམ་ལ་ཐུགས་སྣང་གནང་བར་ཐུགས་རྗེ་ཆེ།

རྒྱ་ནག་ཐོག་ལ་འཛིན་པའི་ཐབས་ཇུས་ཀྱི་སྲིད་ཇུས་ལ་དུས་བསྟུན་གྱི་འགྱུར་བ་གཏོང་གལ་ཆེ་བ་དང་འབྲེལ་ཡོད་སྐོར་བོད་དོན་འཐབ་རྩོད་པ་དང་ལས་འགུལ་བ་ཡོངས་གྲགས་ཅན་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་སུ་ལས་རིམ་གཙོ་སྐྱོང་བ་ཀརྨ་རྒྱ་མཚོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་བ་ཡིན། བསྟན་འཛིན་བརྩོན་འགྲུས་ལགས་ཐོག་མར་ལས་རིམ་ཐོག་ལ་ཡང་བསྐྱར་དུ་ཕེབས་པར་ཡང་ཐུགས་རྗེ་ཆེ་ཞུ་དང་སྦྲགས་ནས་ད་གསན་མཁན་རྣམ་པ་ཚོས་བསྟན་འཛིན་བརྩོན་འགྲུས་ལགས་མ་མཁྱེན་པ་དེ་ཡོད་མ་རེད་ཡང་འདས་པའི་ལོ་བཅུ་ཕྲག་མང་པོའི་རིང་གང་ལ་ཡང་བོད་དོན་གྱི་ལས་འགུལ་བ་དང་འཐབ་རྩོད་པ་དང་རྩོམ་པ་པོ། ཡོངས་གྲགས་ཀྱི་དེ་ཏན་ཏན་ཆགས་བསྡད་པ་མ་ཟད་རྒྱ་གར་ཙམ་མ་ཟད་ཡུལ་གྲུ་མང་པོའི་ནང་ལ་ཡང་བོད་དོན་འཐབ་རྩོད་སྐོར་ལ་ཡང་ལས་འགུལ་མང་དག་ཅིག་སྤེལ་བའི་ཉམས་མྱོང་ཞེ་དྲག་བསགས་གནང་ཡོད་རེད་བོད་པའི་འཐབ་རྩོད་སྤྱི་དང་ལྷག་པར་དུ་རང་བཙན་འཐབ་རྩོད་ཞིག་ལ་ངོས་འཛིན་ཞུས་ནས་མ་འགྲིག་རྩ་བ་ཉིད་ཡོད་མ་རེད་དེ་འདྲ་ཅིག་ངོ་སྤྲོད་ཞུས་ནས་ད་འདས་པའི་བདུན་ཕྲག་གཅིག་གཉིས་ནང་ལ་ཡང་ཅེ་ནའི་ད་ལྟ་ཏཱ་མིལ་ནཱ་ཏུའི་རྒྱལ་སའི་ཁུལ་ལ་ཡང་བོད་དོན་དང་འབྲེལ་བའི་ལས་འགུལ་ཕེབས་ཡོད་རེད། ད་རིང་ང་ཚོའི་གསན་མཁན་རྣམ་པའི་ཆེད་དུ་ཐེངས་འདིའི་ལས་འགུལ་དེའི་སྐོར་ལ་ཡང་རོབ་ཙམ་གསུང་རོགས་གནང་ཞུ་དགོས་བསྟན་འཛིན་ལགས། བཀྲ་ཤིས་བདེ་ལེགས་སྒམ་བརྒྱ་ཟེར་ལགས་ད་ཨེ་ཤི་ཡ་རླུང་འཕྲིན་ཁང་གི་ལས་རིམ་དེའི་ནང་ལ་སྐད་བཏང་བ་ཐུགས་རྗེ་གནང་ཞུ་རྒྱུ་ཡིན་ད་ལྟ་ང་རྒྱ་གར་ལྷོ་ཕྱོགས་ཀྱི་མངའ་སྡེ་ཏཱ་མིལ་ནཱ་ཏུ་གི་རྒྱལ་ས་ཅེ་ནའི་སྔོན་མ་ཡིན་ན་མཱ་ཏི་རཱས་ལབ་དགོས་པ་རེད་ཅེ་ནའི་ཁུལ་ལ་བོད་དོན་དྲིལ་བསྒྲགས་ཀྱི་གཏམ་བཤད་བྱེད་ཡ་དང་དེའི་ནང་ལ་ཏཱ་མིལ་ནཱ་ཏུ་གི་ཁྱིམ་མཚེས་མངའ་སྡེ་པོན་ཏི་ཅེ་རི་ལ་ཡར་ཕྱིན་བྱས་པོན་ཏི་ཅེ་རི་གཙུག་ལག་སློབ་གཉེར་ཁང་ནང་ལ་བོད་པའི་རྩོམ་རིག་དང་འབྲེལ་བ་ཡོད་པའི་གཏམ་བཤད་བྱེད་ཡ་དེ་འདྲའི་གོ་སྐབས་ཅིག་བྱུང་སོང་ཡང་ཕ་གི་ནང་ལ་བོད་པའི་རྩོམ་རིག་དང་འབྲེལ་བ་ཡོད་པའི་ཉམས་ཞིབ་བྱེད་བསྡད་མཁན་རྒྱ་གར་སློབ་ཕྲུག་རྒན་པ་དེ་འདྲའི་ཁག་ཅིག་འདུག་ཨ་ནི་ཁོང་ཚོ་ལ་དྲི་བ་དྲིས་ལན་བྱེད་ཡ་དང་དེ་འདྲའི་གཅིག་བྱུང་སོང། དེ་ནས Madras རང་གི་ཡང་གཙུག་ལག་སློབ་གཉེར་ཁང་ཅིག་ཡོད་རེད་ད་དེ། Tamil Nadu ཁྱོན་ཡོངས་ལ་ཡང་ཁྱབ་བསྡད་མཁན Madras University ཅེས་ལབ་ཀྱི་རེད་ད་དེའི་ཁོངས་ནས Loyola མཐོ་རིམ་སློབ་གྲྭ་ཞིག་གིས་ང་རང་སྔོན་མ་ད་ལོ་ཉི་ཤུ་རྩ་ལྔའི་སྔོན་ལ་མཐོ་རིམ་སློབ་གྲྭ་དེ་རང་ནང་ལ་ཡང་སློབ་སྦྱོང་བྱས་ནས་ཐོན་བྱས་ཨ་ནི Madras University དེའི་ཁྱབ་ཁོངས་ནས་བོད་པའི་སློབ་ཕྲུག་ད་བོད་པའི་སྤྱི་ཚོགས་ནང་ནས་ལྷག་པར་དུ་ད་བོད་གཞུང་ལ་ཡང་ཕྱག་ལས་གནང་མཁན་མང་པོ་ཅིག་སྔོན་མ Madras གཙུག་ལག་སློབ་གཉེར་ཁང་རང་ནས་ཐོན་པ་དེ་འདྲ་བྱུང་ཡོད་རེད་ལྷག་པར་དུ་ད་ལྟའི་ང་ཚོའི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་སྔོན་མ Madras Christian College མཐོ་རིམ་སློབ་གྲྭ་འདི་ནས་ཐོན་བྱས་ཕྱག་ལས་གནང་བཞིན་པ་དེ་འདྲས་རེད་བོད་གཞུང་ནང་ལ་ཡང་ཕྱག་ལས་གནང་མཁན་མང་པོ་ཅིག་གིས་སྔོན་མ Madras གཙུག་ལག་སློབ་གཉེར་ཁང་རང་ནས་ཐོན་པའི་གྲྭ་གྲོགས་སློབ་ཕྲུག་མང་པོ་ཅིག་གིས་བོད་གཞུང་ལ་ཡང་ཕྱག་ལས་གནང་ཡ་དེ་འདྲས་བྱུང་བསྡད་ཡོད་རེད Madras མཐོ་རིམ་སློབ་གྲྭ་བྱས་ཨ་ནི་དེ Loyola མཐོ་རིམ་སློབ་གྲྭ་གཉིས་ཆ་ནང་ལ་བོད་དོན་དྲིལ་བསྒྲགས་ལྷག་པར་དུ་ཚོན་རྩོམ་རིག་བརྒྱུད་ནས་གཏམ་བཤད་བྱེད་ཡག་གི་ལས་རིམ་དེ་འདྲས་བྱེད་ཡ་གཅིག་ཨ་ནི་སང་ཉིན་དེ་ལ་ཡང་ད་ལྟ་སྐྱབས་བཅོལ་མི་ཚེ་དང་ཨ་ནི་ཆབ་སྲིད་འདིའི་སྐོར་ལ་ཡང་ཁ་སང་ནས་བརྩིས་པའི་ཉི་མ་གསུམ་གྱི་རིང་དམིགས་བསལ་གྱི་ཚོགས་འདུ་ཞིག་ཚོགས་འདུག་འདི་ནང་ལ་བོད་པའི་སྐྱབས་བཅོལ་གནས་བབ་སྐོར་ལ་ཡང་སང་ཉིན་གཏམ་བཤད་བྱེད་ཡ་གི་ལས་རིམ་གཅིག་འདི་ཡོད་འདི་ད་ལྟ France གི་རིག་གཞུང་ལྟེ་གནས་ཁང་ཅིག་ཡོད་རེད Alliance Française ལབ་ཡ་ཅིག་ཕ་གི་ལ་ཡང་སང་ཉིན་ཞོགས་ཀས་ཆུ་ཚོད་བཅུ་གཅིག་ལ་སྐད་བཤད་ཀྱི་ཡོད་ཨ་ནི་འདི་ཚར་བ་དང་ཡང Kerala གི་མངའ་སྡེ།

སྟོབས་ཆེན་དང་སྟོབས་ལྡན་གྱི་ང་རྒྱལ་ཏན་ཏན་མེད་པ་རེད་ཨེ་ནི་འཛམ་གླིང་ཐོག་ལ་ཡང་བོད་ཀྱི་གནས་ཚུལ་ཤེས་རྟོགས་མེད་པ་ཡིན་ཙང་ཨེ་ནི་སྐབས་དེ་ལ་ཡང་རྒྱ་གར་གཞུང་མང་གཉིས་ནས་ཇི་དྲག་མ་དྲག་དང། སྲིད་བྱུས་དང་ལངས་ཕྱོགས་ག་རེ་འཛིན་མིན་གྱི་ལ་ཏན་ཏན་དེ་ཡི་རྒྱུ་རེད་དེ་ད་དེའི་ཚེ་དུས་དེའི་སྐབས་དེ་ལ་ཡང་ཨེ་ནི་རྒྱ་གར་གྱི་གཞུང་འཛིན་ཀོང་རེ་སི་ཚོགས་པ་ནེ་རུ་གཙོས་པའི་ད་དབུ་ཁྲིད་རྣམ་པ་ཚོས་གང་ལྟར་མདོར་བསྡུས་ནས་ཞུས་པ་ཡིན་ན་ཨེ་ནི་བོད་རྒྱ་མིས་བཙན་བཟུང་བྱས་པ་ལ་ཡང་ཆབ་སྲིད་ཀྱི་དགོས་དབང་ཐོག་ནས་གང་ལྟར་རྒྱ་མིས་བོད་དྲག་གནོན་བྱས་པ་དེ་སིམ་པོའི་ངང་ནས་ནི་བསྟུན་མཁས་ཀྱི་རྣམ་པའི་ཐོག་ནས་ངོས་ལེན་བྱས་པ་དེ་ཡོངས་གྲགས་མ་ཚད་ད་ཕྱིས་སུ་རྒྱ་གར་ནང་ལོགས་ལ་ཡིན་ན་ཡང་ཅེས་མཁས་དབང་དང་བློ་རྒྱ་ཅན་མང་པོས་ཨ་ནི་ནེ་རུས་བོད་སྲིད་འཛིན་སྐབས་ཀྱི་སྲིད་ཇུས་འཛིན་སྟངས་དང་རྒྱ་མི་ལ་བསྟུན་མཁས་གནང་བ་དེ་ཞེ་དྲག་གི་ནོར་འཁྲུལ་ཆེན་པོ་ཡིན་ཟེར་དུས་ད་ལྟའི་ཆ་ལ་ཡིན་ན་མཁས་དབང་ཚོས་བརྗོད་གཞི་གནང་ཡ་གི་རྩ་བ་ཅིག་ཆགས་ཡོད་པ་མ་ཚད་ལོ་རྒྱུས་ཀྱི་སྙིང་དོན་ཞིག་བྱས་ན་སྐབས་དེར་ནེ་རུ་ཙམ་མ་རེད་སྲིད་བློན་གཞོན་པའི་གོ་གནས་ཡོད་པ་སར་དར་བྷའི་པཱ་ཏེལ་གྱིས་གཙོས་པའི་ཁོ་ཚོ་མི་སྣ་ཁ་ཤས་ཅིག་གིས་ཐོག་མ་ཉིད་ནས་ནེ་རུ་སྲིད་གཞུང་གིས་བོད་བཙན་བཟུང་བྱས་པའི་སྐབས་ལ་ཡང་ཨེ་ནི་རྒྱ་ནག་དང་བསྟུན་མཁས་བྱས་ནས་བོད་ཀྱི་རྩ་དོན་དོར་བ་དེ་ཨེ་ནི་ནོར་འཁྲུལ་ཧ་ཅང་ཆེན་པོ་ཅིག་ལ་ངོས་འཛིན་ཏན་ཏན་ཞུས་ཡོད་རེད། ཐབས་མེད་དེའི་ཚེ་དེའི་དུས་རེད། ད་ནི་ང་ཚོ་ཆེད་དམིགས་བལྟས་པ་ཡིན་ན། དེ་འདྲའི་གནས་ཚུལ་དེ་བློ་ཕམ་གནས་ཚུལ་ཅིག་ཏན་ཏན་ཆགས་བསྡད་ཡོད་རེད། ད་ནི་བློ་སྟོབས་གནང་དེའི་རྗེས་ལ་ཡ། དཔེར་ན་རྣམ་པ་ཚོ་ལས་འགུལ་ནང་སྤེལ་མཁན་ཚོ་བྱས་ན་དཔེར་ན་རྒྱ་གར་ནང་ལོགས་ལ་ཡ་རྒྱ་མི་དང་ཐོག་མར་འབྲེལ་བ་དེ་ཙམ་མེད་པ་ཡིན་ནའང་འབྲེལ་བ་བྱུང་དེ་ནས་དྲུག་ཅུ་རེ་གཉིས་ལོ་ལ་དམག་ཤོར་དེ་འདྲའི་གནས་ཚུལ་མང་དག་བརྒྱུད་ནས་ཁྱིམ་མཚེས་རྒྱལ་ཁབ་གཉིས་ཕན་ཚུན་བསྟུན་མཁས་ཀྱི་རྣམ་པ་ཞིག་ཐོག་ནས་སྲུང་སྐྱོབ་རེས་ལྷག་པར་དུ་ཚོང་འབྲེལ་བྱེད་སྟངས་ཧ་ཅང་ཆེན་པོ་ཆགས་ཡོད་རེད། ཆེ་ད་དེ་འདྲ་ཅིག་གི་མངོན་གསལ་ཞིག་ཞུས་ནས་བསྟན་འཛིན་བརྩོན་འགྲུས་ལགས་དགོངས་ཚུལ་ཡག་ཅིག་ད་ཞུ་རྒྱུར། ལོ་ཤས་ནང་ཚུད་ལ་ཡག་ཆབ་སྲིད་ཐོག་ནས་བོད་ཀྱི་རྩ་དོན་དེ་གལ་ཆེར་ངོས་འཛིན་བྱས་ནས་ཨ་ནི་རྒྱ་མི་ལ་ཡག་ད་བོད་ཀྱི་རྩ་དོན་ཐོག་ལ་ཡག་ད་ད་ནང་བཞིན་གྱི་བསྟུན་མཁས་ཀྱི་སྲིད་ཇུས་ཁོ་ན་ལ་ཡང་འགྲོ་ཡ་རང་ཐག་ཆོད་པ་རེད་ཅེས་ལ་ངོས་འཛིན་གནང་གི་འདུག་རེད་ཡང་ན་ནི་ད་ཆབ་སྲིད་ཀྱི་དགོས་དབང་གིས་ཅིག་སྤེལ་ཚེ་ཁྲག་ཟིན་ན་ཡང་དེ་ནི་ཅིག་དུས་ཚོད་ཀྱི་ཡོ་ལང་གིས་བཟོས་པ་རེད་ཟེར་གྱི་ཡོད་ལྷག་པར་དུ་ཁྱེད་རང་ས་གནས་མང་པོ་ལ་ཕེབས་ཀྱི་ཡོད་ཙང་མི་སྣ་མང་པོ་དང་མཇལ་འཕྲད་གནང་གི་ཡོད་རེད་རྒྱ་གར་ནང་ལོགས་ཀྱི་ཡ་བོད་པའི་རྩ་དོན་ཤེས་མཁན་དང་མ་ཤེས་མཁན་མང་ལོས་ཡོད་རེད་ཨེ་ནི་དོན་གཉེར་བ་ག་ཚོད་ཡོད་རེད་བོད་པའི་རྩ་དོན་དེ་རྒྱ་གར་གྱི་ཅིག་མདུན་ལམ་དང་འབྲེལ་བ་ཡོད་པ་ཅིག་ལངས་ཕྱོགས་འཛིན་མཁན་ག་རེ་ག་རེ་རེད་ཡོང་དགོས་ན། པོའི་ཟླ་ཉེ་ཆར། ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ལ་རྒྱ་གར་བྱང་ཤར་གྱི་མངའ་སྡེ་ཨ་རུ་ནཱ་ཅལ་གྱི་ནི་རྟ་དབང་ཁུལ་ནས་ནི་རྒྱ་མིའི་དམག་མི་རྒྱ་གར་དམག་མི་གདོང་གཏུག་བྱུང་བྱས་དམག་མི་གང་ལ་གང་འཚམ་ཅིག་ཕྱོགས་གཉིས་ཆ་ནས་རྨས་སྐྱོན་ཕོག་པའི་གི་གནས་ཚུལ་འདི་ཁྱབ་བསྒྲགས་བྱུང་པ་ནས་བྱས་ནས་ཡང་རྒྱ་གར་ནང་ལ་ཡ་ཐེབས་འདྲ་པོ་ཅིག་གསར་བ་ཅིག་ལངས་བྱས་ད་རྒྱ་མི་ང་ཚོའི་དགྲ་རེད་ལབ་པའི་དེའི་གནས་ཚུལ་འདི་ཁྱབ་ཆེན་པོ་ཞེ་པོ་ཅིག་ད་ལྟ་ཡིན་ནའི་ཁྱབ་དང་ཁྱབ་བཞིན་པའི་གི་གནས་ཚུལ་འདི་འདྲའི་ཅིག་རེད་ད་དེ་ཁྱབ་ཆེན་པོ་ཡོང་ཡ་དེ་ཉིས་སྟོང་ཉི་ཤུའི་སྤྱི་ཟླ་དྲུག་པའི་ཚེས་བཅོ་ལྔ་ལ་རྒྱ་མིའི་དམག་མི་དང་རྒྱ་གར་དམག་མི། ལ་དྭགས་ཀྱི་གལ་ཝན་ལུང་གཤོང་ནང་ལ་གདོང་གཏུག་བྱུང་བྱས་རྒྱ་གར་དམག་མི་ཉི་ཤུ་རྐྱེན་ལམ་དུ་བཏང་བ་དང་བརྒྱ་ལྷག་ཙམ་ཅིག་རྨས་སྐྱོན་བྱུང་པའི་གི་གནས་ཚུལ་བྱུང་བ་ནས་བྱས་ནས་ད་རྒྱ་གར་གི་དངོས་སུ་ད་རྒྱ་མི་ང་ཚོའི་དགྲ་རེད་ལབ་ཡ་དེའི་ཁྱབ་བསྒྲགས་ཅིག་བྱུང་སོང། སྤྱིར་ད་འདི་གི་ཐོག་ནས་རྒྱ་གར་ནང་ལ་ཡང་གནས་ཚུལ་ཞེ་པོ་ཅིག་གི་འགྱུར་བ་ཕྱིན་པ་རེད། ད་འདིའི་གནས་ཚུལ་འགྱུར་བ་ཕྱིན་ཡས་འདི་གཞི་རྩའི་རྒྱ་གར་གཞུང་གིས་རྒྱ་ནག་ཕྱོགས་ལ་ཡང་འཛིན་པའི་སྲིད་བྱུས་ལྷག་པར་དུ་རྒྱ་གར་ནང་ལ་རྒྱ་གར་མི་མང་གིས་རྒྱ་ནག་ཕྱོགས་ལ་ཡང་ལྟ་ཕྱོགས་འདི་ལ་འགྱུར་བ་ཤུགས་ཆེན་པོ་ཞེ་པོ་ཅིག་ཕྱིན་བསྡད་ཡོད་རེད། གཞི་རྩའི་རྒྱ་གར་གཞུང་ངོས་ནས་ཡང་རྒྱ་ནག་ཕྱོགས་ལ་འཛིན་པའི་སྲིད་བྱུས་འདི་ལ་དངོས་སུ་ཁྱབ་བསྒྲགས་བྱས་པའི་གི་ཐོག་ནས་འགྱུར་བ་ཤུགས་ཆེན་པོ་འདི་ད་ལྟ་ཞེ་པོ་ཅིག་སླེབས་ཡོད་མ་རེད་ཡིན་ནའི། འདི་ལ་ཡང་ག་རེ་ལབ་དགོས་ཟེར་ན་རྒྱ་ནག་གིས་དུས་ནམ་ཞིག་ལ་ཨ་རུ་ན་ཅལ་གྱི་ས་མཚམས་ལ་དྭགས་ཀྱི་ས་མཚམས་ང་ཚོ་འདི་གསལ་བོ་མེད་པ་བྱས་ད་གདོང་ཐུག་བྱེད་ཡག་གི་གནས་ཚུལ་ག་རེ་བྱུང་པོ་ཡོད་ནའི་ང་ཚོ་འདི་འདི་རྒྱ་གར་ཕྱི་སྲིད་བློན་ཆེན་གྱི་བཀའ་མོལ་ནང་ཨེ་དེ་ལ་ཡ་ང་ཚོ་རྒྱ་ནག་དང་བསྟུན་མཁས་བྱས་ནས་རྒྱ་ནག་དང་སྔོན་མ་ནང་བཞིན་ཚོང་འབྲེལ་མུ་མཐུད་བྱས་བྱེད་ཡ་འདི་ཡོང་གི་མ་རེད་ཟེར་བྱས་འདི་གསལ་བོ་བྱས་གསུངས་སོང་བྱས་ཙང་འདིའི་ཐོག་ནས་ད་སྲིད་བྱུས་ཀྱི་འགྱུར་བ་ཕྱིན་པ་ད་ང་ཚོ། ཏན་ཏན་ལབ་ཐུབ་ཀྱི་རེད། དེ་ནས་བོད་ཀྱི་སྐོར་ལ་ད་ལྟ་རྒྱ་གར་གཞུང་གིས་ད་ལྟ་ཡིན་པ་ཡིན་ནའི་ཚིག་གསལ་བོ་ཅིག་འགྱུར་བ་ཐེན་པའི་ཀྱི་གནས་ཚུལ་དེ་འདྲས་ད་ལྟ་བར་དུ་དེ་གསུངས་ཡོད་མ་རེད་བྱས་ཙང་དེའི་ཐོག་ནས་ཡང་ང་ཚོ་ལབ་པའི་སྐབས་ལ་ང་ཚོ་དབྱེ་བ་ཕྱེ་ཡ་དེ་གལ་ཆེན་པོ་འདུག་རྒྱ་གར་གསར་འགྱུར་བརྒྱུད་ལམ་ཁག་ལ་ཡང་བོད་སྐོར་ལ་གནས་ཚུལ་གླེང་སློང་བྱེད་ཀྱི་ཡོད་རེད་ས་མཚམས་ཀྱི་ཐོག་ནས་ལྷག་པར་དུ་རྒྱ་མི་ལ་ཡང་དགྲ་ཡིན་པའི་ཀྱི་རྣམ་པ་ད་རྒྱ་གར་ནང་ལོགས་ལ་ད་བསམ་ཚུལ་ཤུགས་ཆེན་པོ་གསུང་མཁན་དེ་ཚོས་ད་རྒྱ་མི་ང་ཚོའི་དགྲ་རེད་ད་ང་ཚོ་ཁ་གཏད་བཅག་དགོས་རེད་ལབ་ཡ་ད་ཅིག་འཛིང་དགོས་རེད་ལབ་མཁན་དེ་འདྲས་ཡོང་གི་ཡོད་རེད། ཡིན་ནའི་དེ་རང་ལ་བརྟེན་ནས་རྒྱ་གར་གྱིས་རྒྱ་ནག་ཕྱོགས་ལ་འཛིན་པའི་སྲིད་ཇུས་འགྱུར་བ་ཐེབས་ཤག་ཟེར་བྱས་ལབ་པ་ཡིན་ན་དེ་ཡོན་གྱི་སྲིད་ཇུས་དངོས་ཡོད་གནས་སྟངས་དང་མཐུན་གྱི་ཡོད་མ་རེད། འདི་ཡང་ང་ཚོས་ད་ངོས་ཟིན་ཡས་དེ་གནད་འགག་ཆེན་པོ་རེད་བསམ་རྒྱ་གར་གྱི་ད་ལྟ་ཡིན་པ་ཡིན་ནའི་རྒྱ་གར་གཞུང་ངོས་ནས་ཕྱག་ལས་གནང་སྟངས་སྲིད་ཇུས་འཛིན་སྟངས་དེ་ལ་ཡང་ག་དུས་ཡིན་ན། བསྟུན་མཁས་བྱས་མཁས་པོ་བྱས་ནས་སྡོད་ཡག་གི་གཞི་རྩའི་བསམ་བློ་འདི་ཡོད་པ་དེ་དཔེ་གསལ་བོ་ཅིག་རེད་ཤག་ཉིས་སྟོང་ཉི་ཤུ་ལོ་ལ་ད་ལྟ་གལ་ཝན་ལུང་གཤོང་ནང་ལ་ཡ་གདོང་ཐུག་བྱུང་པ་ནས་བྱས་ནས་འདི་ལ་ཡ་ག་དུས་ཡིན་ནའི་བསྟུན་མཁས་བྱས་ནས་རྙོག་དྲ་མ་བྱུང་ན་མེད་པ་རང་དྲག་གི་རེད་བྱས་བྱས་ཚོང་འབྲེལ་ཡིན་ནའི་མུ་མཐུད་བྱས་འབྲེལ་བ་བྱས་བྱས་ནས་ལྷག་པར་དུ་ད་ལྟ་ཉིས་སྟོང་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོ་ལ་ད་ལོའི་ལོ་ལ་རྒྱ་ནག་དང་ཚོང་འབྲེལ་བྱས་ནས་དངུལ་འབོར་དེ་ད་ལྟ་བར་དུ་བྱུང་མ་མྱོང་བའི་གྱི་གྲངས་འབོར་ཆེ་ཤོས་དེ་ཆགས་འགྲོ་གི་འདུག་རྒྱ་ནག་དང་ཚོང་འབྲེལ་བྱས་ནས་རྒྱ་གར་གྱི་ཚོང་འབྲེལ་དེ་བབ་དེ་ཆུང་བ་དང་རྒྱ་ནག་ནས་གཙོ་བོ་འོར་འདྲེན་བྱས་པའི་ཀྱི་ཅ་ལག་དེ་ཞེ་དྲག་གི་བབ་དེ་ཆེ། ཨ་སྒོར་ཐེར་འབུམ་བརྒྱ་ཙམ་ཅིག་གི་རྒྱ་ནག་ལ་ཡ་ཁེ་བཟང་རག་བསྡད་ཡོད་རེད་ཟེར་བྱས་དེ་བཤད་ཀྱི་འདུག་དེ་བཤད་ཡོང་དུས་རྒྱ་གར་གཞུང་གི་གཞི་རྩའི་ལངས་ཕྱོགས་དེ་དཔེ་གསལ་བོ་མཐོང་གི་འདུག་བ། ས་མཚམས་ལ་ཡ་རྙོག་དྲ་ཡོང་ཡས་དེ་ད་ས་མཚམས་རང་ལ་ཡ་ག་ཚོད་ཐུབ་ཐུབ་བཀག་ཐུབ་ཡས་དང་གནས་ཚུལ་ཡོང་ཡས་བྱས་ཡིན་ནའི་ཚོང་འབྲེལ་དེ་མུ་མཐུད་ཅིག་འགྲོ་ཐུབ་བ་མ་ཚད་ཚོང་འབྲེལ་དེ་ད་ད་ལོ་ནས་ཚོང་འབྲེལ་དེ་འདྲ་བྱུང་མ་མྱོང་པའི་སྔོན་ནས་ད་ཚད་མཐོ་ཤོས་འདྲ་བོ་ཅིག་སླེབས་ཡོང་དུས་བྱས་ཙང་ཡང་དེའི་བར་ལ་ཡ་དབྱེ་འབྱེད་བྱེད་ཡས་ང་ཚོ་གསལ་བོ་ཟིན་ཡས་དེ་ཡང་གནད་འགག་ཆེན་པོ་ཅིག་རེད་ཤག་ད་ཡིན་ནའི་རྒྱ་གར་གྱི་ཚོང་འབྲེལ་དང་ཆབ་སྲིད་ཙམ་མ་ཡིན་པ་ཡང་རྒྱ་གར་དང་རྒྱ་ནག་བར་གྱི་འབྲེལ་བ་འདི་རྒྱལ་སྤྱིའི་གྱི་འབྲེལ་བ་ལས་ཞུ་གཅིག་རག་འགྲོ་གི་ཡོད་རེད་ལྷག་པར་དུ་ད་ལྟ་རྒྱ་ནག་ནས་ཏོག་དབྱིབས་ན་ཚ་གི་གནས་ཚུལ་འདི་འཛམ་བུ་གླིང་ཁྱོན་ཡོངས་ལ་ཁྱབ་པ་ནས་བྱས་ནས་རྒྱ་ནག་དང་རྒྱལ་སྤྱིའི་བར་གྱི་འབྲེལ་བ་འདི་ཞེ་དྲག་གི་ཞན་དུ་ཞན་དུ་ཕྱིན་བསྡད་ཡོད་རེད་རྒྱ་ནག་དང། ཨ་ནི། ཡོ་རུབ། ཨ་རི་མཉམ་དུ་འབྲེལ་བ་འདི་སྐྱོ་རུ་ཕྱིན་འདི་བརྒྱུད་ནས་ཚོང་འབྲེལ་ཞེ་དྲག་གི་སྐྱོ་རུ་ཕྱིན་ཡ། ཨོ་སི་ཀྲི་ལི་ཡ་ད་དགྲ་མཐོང་མཐོང། བྱེད་ཡ་གི་གནས་སྟངས་འདི་ཆགས་ཡོང་དུས་འཛམ་གླིང་ཁྱོན་ཡོངས་ལ་ཡང་ད་ལྟའི་གནས་སྐབས་ལ་རྒྱ་ནག་ཟུར་འབུད་བྱེད་པའི་གི་རྣམ་པ་མཐོང་རྒྱུ་ཡོད་པ་སོང་ཙང་དེ་ལ་དཔག་པའི་ཡང་རྒྱ་གར་གི་རྒྱ་ནག་ཕྱོགས་ལ་འཛིན་པའི་སྲིད་ཇུས་འདི་ཡང་ནུབ་ཕྱོགས་རྒྱལ་ཁབ་དང་མཐུན་པའི་ཐོག་ནས་མཐུན་འབྲེལ་གི་ཐོག་ནས་རྒྱ་གར་ལ་ཁེ་ཕན་ཡང་ཡོང་ཐུབ་ཡ་འདི་ཡོད་པ་སོང་ཙང་རྒྱ་ནག་དང་རྒྱལ་སྤྱིའི་བར་གི་འབྲེལ་བ་གི་ཐོག་ནས་ཡང་རྒྱ་གར་དང་རྒྱ་ནག་བར་གི་འབྲེལ་བ་འདི་ལ་འགྱུར་ལྡོག་ཅིག་འགྲོ་བཞིན་པ་ཅིག་ང་ཚོས་འདི་འདྲའི་མཐོང་གི་འདུག་ད་རྗེས་ལྟར་ང་ཚོ་མ་འོངས་པ་ལོ་རྒྱུན་རིང་པོ་མེད་པ་ཡིན་ནའི་ལོ་ལྔ་བཅུ་ནང་ལ་བལྟས་པ་ཡིན་ན་རྒྱ་གར་དང་རྒྱ་ནག་བར་གྱི་འབྲེལ་བ་འདི་ད་སྔོན་མ་ནང་བཞིན་འགོ་ནས་སྐྱར་ལོག་ཐུབ་ཡས་དེ་རྩ་བ་ཉིད་ནས་ཡོང་ཡ་རེད་མི་འདུག་ཨ་ལྷག་པར་དུ་ད་ད་འདྲ་རྒྱ་གར་ཡིན་པ་ཡིན་ན་ད་རྒྱ་མི་གིས་རྒྱ་གར་གྱི་ས་མཚམས་ནས་ཚུར་ཡོང་བྱས་གདོང་གཏུག་བྱེད་པ་ཙམ་མ་ཡིན་པར་དམག་རྒྱབ་སྲིད་སྲིད་ཀྱི་རེད་བྱས་ནས་ད་ལྟའི་རྒྱ་གར་གཞུང་ལ་སྲིད་ཇུས་ཀྱི་ལམ་སྟོན་པ་སུ་འདྲ་ཡིན་པ་ཡིན་ན་དམག་རྒྱབ་སྲིད་ཀྱི་རེད་བྱས་ཙང་འདི་ནང་བཞིན་ང་ཚོར་གྲ་སྒྲིག་བྱེད་དགོས་རེད་ལབ་ཡས་ཀྱི་རྒྱ་གར་ངོས་ནས་ད་གྲ་སྒྲིག་བྱེད་ཡ་དེ་འདྲའི་ཅིག་སླེབ་ཡོང་གི་འདུག། དེ་ཡིན་དུས་མ་འོངས་པ་དེ་འདྲའི་གི་གནས་བབ་དེ་ག་ཚོད་ཤུགས་ཆེ་རུ་ཕྱིན་པ་ཡིན་ན་བོད་ཀྱི་གནས་ཚུལ་སྐོར་ལ་ལམ་སང་རྒྱབ་སྐྱོར་གྱི་རྣམ་པ་ཅིག་མེད་པ་ཡིན་ནའི་རྒྱ་མི་ལ་དོགས་ཟོན་བྱེད་ཡ་དང་རྒྱ་ནག་ལ་ཁ་གཏད་བཅག་ཡ་གྱི་སྲིད་ཇུས་ག་ཚོད་འཛིན་པ་ཡིན་ན་བོད་པའི་གནས་ཚུལ་འདི་རང་བཞིན་གྱི་རྒྱ་གར་མི་མང་ལ་ཡང་སེམས་ཉེ་བ་ཚོར་ཐུབ་ཡ་དང་སྐྱབས་བཅོལ་བོད་པ་ལྷག་པར་དུ་ད་ང་ཚོའི་དམག་མི། རྒྱ་གར་གྱི་ང་ཚོའི་བསྟན་སྲུང་དང་ཞབས་པ། ད་རྒྱ་གར་དམག་མི་གྱི་ཆ་ཤས་བྱས་ནས་ཡོད་པ་སོང་ཙང་དེ་གི་རང་བཞིན་གྱི་ཡང་རྒྱ་གར་གྱི་སེམས་པའི་ནང་ལ་ཡང་སེམས་ཚོར་གྱི་ཐོག་ནས་རང་བཞིན་གྱི་སེམས་ཉེ་བ་ཚོར་ཐུབ་ཡ་དེ་འདྲའི་བྱས་ཡོང་གི་རེད། ད་དུང་མ་འོངས་པར་ད་ཅིག་ང་ཚོ་ལྟ་དགོས་ཡ་གཅིག་ག་རེ་ཟེར་ན་རྒྱ་མིས་གྱི་རྒྱ་གར་གྱི་ས་མཚམས་ལ་བཏང་བཞག་པའི་དམག་མི་དེ་ནང་ལ་རྒྱ་མིས་གྱི། བོད་པའི་དམག་མི་འདེམས་སྒྲུག་བྱས་པ་འདི་བཏང་གི་རེད་མ་རེད་བཏང་བ་ཡིན་ན་ཨ་ནི་ལག་ཆ་ག་འདྲས་འཁྱེར་ཡོང་གི་རེད་ཁོང་ཚོས་གི་རྣམ་འགྱུར་ག་འདྲས་བསྟན་གི་རེད་རྒྱ་གར་གི་དམག་མི་བཏང་པ་འདི་ནང་ལ་རྒྱ་གར་དམག་མི་རང་རེད་པས་ཡང་བོད་པའི་དམག་མི་རེད་པས་འདི་ཚོ་མ་འོངས་པ་ད་ལོ་ལྔ་བཅུ་ནང་ལོགས་ལ་དངོས་སུ་གདོང་ཐུག་ཡོང་ཡ་ཡིན་པ་འདྲ་བོ་ཅིག་རེད་ཤག་ལོ་ལོ་བསྟན་ལགས་ཐུགས་རྗེ་གནང་ད་དེ་དང་འབྲེལ་ཆགས་ཅིག་དེ་ཞུ་འདོད་བྱུང་ད་མི་བོད་པ་ཚོ་ལ་ཡང་རྒྱ་གར་གཞུང་བཀའ་དྲིན་ཆེ་ཤོས་དེ་ཡིན་པ་དེ་བརྗོད་མི་དགོས་པ་རེད་གང་ཅིའི་ཐད་ནས་དེ་ནས་ང་ཚོ་ཚང་མས་བར་ལམ་ནས་སེམས་ཚོར་ཆེན་པོས་དོ་སྣང་བྱས་ཏེ་དཔེར་ན་བཙན་བྱོལ་བོད་མིའི་སྒྲིག་འཛུགས་ཆགས་ནས་ལོ་དྲུག་ཅུ་འཁོར་བའི་སྐབས་ལ་ཡང་དུས་ཆེན་སྲུང་བརྩི་བྱས་ལ་ཡང་ད་རྒྱ་ནག་གི་གནོན་ཤུགས་འོག་ལ་ཡང་བཀག་སྡོམ་བྱས་ལ་བོད་མི་ཚོས་ཧ་ཅང་བློ་ཕམ་དེ་འདྲ་བྱུང་ཡོད་རེད་ད་ཉིས་སྟོང་བཅུ་ལོར་ལ་ཡང་རྒྱ་དཀར་ནག་གཉིས་ཀྱི་འབྲེལ་ལམ་དེ་སྔ་གསར་འཛུགས་བྱས་ནས་ལོ་དྲུག་ཅུ་འཁོར་བའི་དུས་ཆེན་དེ་ཡང་འཁེལ་སྐབས་སུ་ཡང་སྐབས་དེ་གའི་རྒྱ་གར་གྱི་སྲིད་འཛིན་ལྕམ Pratibha Patil ཕྱི་ཟླ་ལྔ་པའི་ནང་ལ་རྒྱ་ནག་ལ་གཟིགས་སྐོར་ཕེབས་པ་དང་དེ་རྗེས་རྒྱ་ནག་གི་ཝུན་ཅ་པའོ་སྐུ་ཚབ་ཚོགས་མི་བཞི་བརྒྱ་བྱས་པ་བཅས་རྒྱ་གར་ནང་ལ་གཟིགས་སྐོར་ཕེབས་ནས་སྐབས་དེ་དུས་པའི་ཨ་མེ་རི་ཁའི་ཌོ་ལར་ཐེར་འབུམ་དྲུག་ཅུ་ཡས་མས་བཅས་ཀྱི་ཆིངས་དོན་སྐབས་དག་ལ་ཡང་སྣོན་འཇོག་བྱས་པ་མ་ཟད་ཨ་ནི་རིམ་པས་རིམ་པས་ལ་ཡར་ཕར་ནས་ད་ཅིག་ཁྱེད་རང་གསུངས་ནང་བཞིན་གྱི་ཅིག་ད་ཌོ་ལར་ཐེར་འབུམ་དྲུག་ཅུ་ནས་ད་བརྒྱ་ཁོག་ནས་པའི་གནས་ཚུལ་ཅིག་ཏན་ཏན་ཆགས་བསྡད་ཡོད་རེད་བྱས་ཙང་དེ་དུས་ནས་ད་གང་ལྟར་རྒྱ་དཀར་ནག་གི་འབྲེལ་ལམ་དེ་སར་སླེབས་དུས་ཀྱང་བོད་པ་ཚོའི་གནས་སྟངས་དེ་སྐྱོ་པོ་ཡོད་མ་ཆགས་ང་ཚོས་ཏན་ཏན་ངོས་འཛིན་ཞུ་དགོས་ཤོད་མི་དགོས་རེད་དེ་ནས་དུས་ཚོད་ག་ལ་ག་ཚོད་འདྲ་ཕྱིན་པ་རེད། དེ་སྔ་ཡིན་ན་རྒྱ་གར་དང་ཨ་མི་རི་ཀའི་འབྲེལ་ལམ་དེ་ཡང་ད་དེ་འདྲའི་དེ་འདྲ་ཅིག་རེད་དེ་ད་བར་ལམ་ནས་རྒྱ་ནག་གིས་འཛམ་གླིང་ནང་ཐེ་ཇུས་དེ་ཆེ་དྲགས་པའི་དབང་གིས་ཅེས་རྒྱ་དཀར་ནག་གི་ས་མཚམས་རྩོད་རྙོག་ཡོད་པའི་ཐོག་ལ་ཡ་ར་ཤི་ཡས་ཡུག་རེན་བཙན་འཛུལ་ལ་སོགས་པའི་རྒྱུ་མཚན་ལ་བརྟེན་ནས་ད་ད་ཆ་ཨན་སྟོབས་ཅན་རྒྱལ་ཁབ་ཨ་མི་རི་ཀ་ནི་རྒྱ་གར་གྱི་འབྲེལ་ལམ་བཟང་དུ་འགྲོ་གི་ཡོད་པ་མ་ཚད་ཨ་མི་རི་ཀ་ཚོང་ཆ་ལྟེ་བ་ཅིག་རྒྱ་གར་ཆགས་ཀྱི་ཡོད་པའི་དེ་འདྲའི་བཟོ་ལྟ་ཏན་ཏན་འདུག། ད་དེ་འདྲའི་རྒྱབ་ལྗོངས་ཞུས་ནས་དེ་འདྲའི་གི་གནས་ཚུལ་ལ་དགོངས་བཞེས་གནང་བ་ཡིན་ན་སླད་ཕྱིན་ཆད་ལ་ཡ་ཚོང་འབྲེལ་གྱི་ལམ་ནས་འཁྱོག་ནས་ཆབ་སྲིད་ཐོག་ལ་ཡང་རྒྱ་གར་གྱི་མཐུན་ཕྱོགས་རྒྱལ་ཁབ་ཨ་མི་རི་ཀས་གཙོས་པའི་དེ་འདྲ་དང་མཉམ་འབྲེལ་ཐོག་ནས་ཆ་ལ་ཁྲིམས་འབུལ་གྱིས་བོད་པའི་ཐོག་ལ་ཡང་བསམ་ཤེས་བྱས་རྗེས་ཡོང་བའི་གི་བཟོ་ལྟ་དེ་གཟིགས་གནང་གི་ཡོད་ན་མེད་ན། དེ་ད་ཐེངས་འདྲའི་རྒྱ་གར་དང་ཨ་རི་གྱི་འབྲེལ་བ་རྒྱ་གར་དང་རྒྱ་ནག་གི་འབྲེལ་བ་བསྡུར་ཞིབ་བྱས་ཡོང་དུས། རྒྱ་གར་དང་ཨ་རིའི་བར་གྱི་འབྲེལ་བ་འདི་ཚོང་འབྲེལ་གྱི་ཐོག་ནས་ཤུགས་ཆེ་རུ་འགྲོ་གི་ཡོད་རེད་དམག་དོན་གྱི་ཐོག་ནས་རྒྱ་གར་དང་ཨ་རིའི་བར་གྱི་འབྲེལ་བ་གསར་པ་ཅིག་སླེབས་ཡོང་གི་ཡོད་རེད་ལྷག་པར་དུ་ད་ལྟ Uttarakhand གྱི་ཁུལ་ལ Uttarakhand ཁུལ་ལབ་ཡོང་པའི་སྐབས་ལ་ད་བོད་ཀྱི་ས་མཚམས་ཡར་བརྩིས་པ་ཡིན་ན་སྟོད་མངའ་རིས་ལྷག་པར་དུ་སྤུ་རང་གི་གཡས་གཡོན་སྨད་ལ་མ Uttarakhand ཡོད་པ། དེ་འདྲའི་ཁུལ་ལ་ཨ་རིའི་དམག་མི་དང་རྒྱ་གར་དམག་མིས་དམག་སྦྱོང་བྱས་པའི་གི་གནས་ཚུལ་དེ་འདྲའི་ཅིག་ཐོན་རེད་ཐོན་པ་མ་ཚད་རྒྱ་ནག་གཞུང་གིས་དེ་ལ་ཡ་སྐྱོན་བརྗོད་བྱས་ནི་ཨ་ནི་དེའི་གང་མེད་མཛད་རེད་ཟེར་བྱས་སྐྱོན་བརྗོད་བྱས་དགོས་པའི་གནས་སྟངས་དེ་འདྲའི་ཅིག་ཆགས་པ་རེད་བྱས་ཙང་དེ་ཚོའི་སྟེང་གི་ཐོག་ནས་ང་ཚོ་ཅིག་ག་རེ་མཐོང་གི་འདུག་ཟེར་ན་རྒྱ་གར་དང་ཨ་རིའི་བར་གྱི་འབྲེལ་བ་འདི་ཚོང་འབྲེལ་ཙམ་མ་ཡིན་པ་ད་དམག་དོན་གི་ཐོག་ནས་འབྲེལ་བ་ཆགས་ཡ་ཅིག་འདི་རྒྱ་གར་ཡིན་ནའི་འདོད་པ་ཡོད་རེད་རྒྱ་གར་གི་གོ་ལག་ཆ་བརྩིས་པས་ན་ད་ཚད་མཐོ་ཤོས་འདི་ད་ལྟ་སྔོན་མ། ཨུ་རུ་སུའི་རྩ་ནས་ཉོས་པའི་གི་གནམ་གྲུ་ཡིན་པ་ཡིན་ན་ད་ཤུགས་ཆེ་ཤོས་དེ་ད་ལྟ MKI thirty ལབ་པའི་དེ་རེད་གནམ་གནམ་གྲུ་དེ་ཐང་ག་རེ་བརྩིས་པས་ན་དེ་ཆ་ཚང་གཅིག་རྒྱ་གར་བཟོས་པ་ད་ཡོད་རེད་དེ་ད་དུང་ཤུགས་ཆེ་ཤོས་དེ་ཨུ་རུ་སུའི་རྩ་ནས་ཉོས་པའི་གི་དེ་ལག་ཆ་དེ་རེད་མེ་མདའ་ཡིན་པས་ནི་ཤུགས་ད་ལྟ་ཡག་ཤོས་དེ་ཨུ་རུ་སུའི་རེད། བྱས་ཙང་དེ་ཡིན་དུས་ལག་ཆ་ཡི་དེང་དུས་ཤུགས་ཡོད་འདི་འདྲ་དེ་འདྲ་ཅིག་རྒྱ་གར་ལ་ཡོད་མ་རེད་དམག་མི་གྲངས་འབོར་ཤུགས་ཆེན་པོ་རེད། དམག་མི་བསྟན་དོན་རུ་ངར་པོ་དང་ཤུགས་ཆེན་པོ་རེད་སྦྱོང་བརྡར། ད་ལྟ་ཡག་ཤོས་དེ་མ་རེད་ལག་ཆ་ཡག་ཤོས་དེ་ཡོག་མ་རེད་ད་དེ་ཚོ་ཕྲན་ཡག་ཤོས་དེ་ཨ་རི་སར་ཡོད་པ་སོང་ཙང་ཨ་ནི་ད་འདྲ་པོ་དུ་ཨུ་རུ་སུ་ལ་བསྙད་དེ་ངས་རྒྱ་གར་གི་ཐོག་ནས་མ་འོངས་པ་ཨ་རི་ཕྱོགས་ལ་ཡ་འབྲེལ་བ་བཟང་ང་ཅིག་བྱེད་ཐུབ་གི་རེད་མ་རེད་དེ་ཡ་ད་ཡ་ཅིག་རེད་ཤག། ལགས་རེད་ཉེ་ཆར་བསྟན་འཛིན་ལགས་རྒྱ་གར་གི་དང་ཨཀ་ནི་ཧྥ་ཡི་མ་རེད་པའི་གོ་མཚོན་ལག་ཆ།

དེ་མི་མེད་པའི་དམག་རང་རེད་ད་དེ་ནས་ཡང་དེ་ཚོའི་བྱེད་རབས་མེད་ཙང་དེ་བཞིན་དུ་བྱུང་ད་ང་ཚོ་རྒྱ་ནག་ལ་ཡར་བལྟས་པས་ན་ད་རྒྱ་ནག་དེ་དེ་སྔ་དང་མ་འདྲ་བའི་སྟོབས་ཆེན་རྒྱལ་ཁབ་ཙམ་མ་ཚད་ད་ཆ་ཞི་ཅིན་ཕིང་གི་ལས་ཡུན་གསུམ་པ་སླེབས་པ་མ་ཚད་དབང་ཆ་གཅིག་བསྡུས་དམ་དྲག་ཆེར་ཆེར་ཆེར་བཏང་ནས་གང་ལྟར་ད་ཉིས་སྟོང་ག་རེ་ཉི་ཤུ་རྩ་དགུ་དེ་བར་ལ་ཡ་གང་ཅིའི་ཐོག་ལ་ཡ་གཟེངས་ཐོན་པའི་རྒྱལ་ཁབ་ཆེན་པོ་མ་ཚད་ཉིས་སྟོང་བཞི་བཅུ་ཞེ་དགུ་ལ་ཡ་འཛམ་གླིང་ནང་ལ་ཡ་ཨང་དང་པོ་ཆགས་ཀྱི་དེ་འདྲའི་དམ་བཅའི་ཟེར་བ་སྲིད་ཇུས་འཛིན་པའི་པའི་སྐད་ཆ་ཅིག་ཡོངས་གྲགས་བྱེད་ཀྱི་ཡོད་རེད་འོ་དེ་དང་དེ་མཚུངས་ཐའི་ཝན་གང་ལྟར་སྔ་ཕྱི་མ་གཏོགས་ཕལ་ཆེར་ལོ་ཅིག་བཅུའི་ནང་ལ་ཡ་ཞི་བའི་ཐོག་ནས་ཡིན་ནི་རེད་དེ་མིན་ན་དྲག་པོའི་ཐོག་ནས་ཟླ་སྒྲིལ་བཏང་ཡ་གི་སྐད་ཆ་དེ་ལྟར་དེང་སང་གནས་ཚུལ་ཆེ་ཤོས་དུ་ཆགས་ཡོད་རེད་བསྟན་འཛིན་ལགས་བཀའ་མཚམས་ཞུ་ཡ་ལ་ཡ་དེ་འདྲའི་ཆབ་སྲིད་འཕོ་འགྱུར་འོག་ལ་ཡ་རྒྱ་ནག་ནང་ལ་ཡ། དེ་བ་ག་འདྲ་ཅིག་རེད་ཨ་ནི་ཐའི་ཝན་དེ་དུས་ཚོད་ཐུང་ངུ་ནང་ལ་ཡ་ཟླ་སྒྲིལ་གཏོང་བ་ཞིག་ཡོང་གི་རེད་དགོངས་ཀྱི་ཡོད་ན། ཐའི་ཝན་ལ་ཉེ་དུས་ཨ་རི་གི་དམིགས་བསལ་རྒྱབ་སྐྱོར་བྱས་ཡ་ཅིག་དང་ཨ་ནི་ལྷག་པར་དུ་ཨ་རི་གི་སྔོན་མ་ནས་བཞག་པའི་གྲོས་ཆོད Taiwan Policy ལབ་ཡ་དེ་གྲོས་ཆོད་ཅིག་བཞག་ཡོད་རེད་དེའི་ཡ་མགོ་ནས་ཡ་ཅིག་ལག་བསྟར་ཤུགས་ཆེན་པོ་བྱས་ཡ་དང་དོ་སྣང་ཆེན་པོ་བྱས་ཡ་དེ་ཐེ་ཝན་ལ་དགའ་དྲགས་ནི་མ་རེད་དེ། ཐེ་ཝན་ཐེངས་མ་གཅིག་ད་ཨ་རི་གི་རྒྱབ་སྐྱོར་བྱས་ཡ་མཚམས་བཞག་པ་རེད་ད་ཡིན་པས་ནི་ད་འདྲ་སྒོ་ནས་འགན་ལེན་ཡ་འདི་ཐེ་ཝན་ལ་དགའ་དྲགས་ནི་མ་རེད་ཨ་རི་ལ་ད་རྒྱ་ནག་གི་ཐད་ཀར་འགྲན་རྩོད་བྱས་ནི་རྒྱ་ནག་གི་དཔལ་འབྱོར་ཆེན་པོ་ཡོད་རེད་འཛམ་གླིང་རྒྱལ་ཁབ་བརྒྱ་ལྷག་ཙམ་ཞིག་ནང་ལ་ཡ་རྒྱ་ནག་གི་མ་རྩ་བཙུགས་བྱས་ཚོང་འབྲེལ་ཆེན་པོ་བྱེད་ཀྱི་ཡོད་སོང་ཙང་མ་འོངས་པ་ཨ་རིའི་ངོས་ནས་གཟབ་གཟབ་མ་བྱས་ན་ཨ་རི་གི་ད་འདྲ་འཛམ་གླིང་ཁྱོན་ཡོངས་ནང་ལ་ཡ་དབང་ཆ་ཆེ་ཤོས་ཀྱི་གནས་བབ་འདི་རྒྱ་ནག་གིས་ཨ་རི་ཕུད་བྱས་རྒྱ་ནག་རང་ཆགས་ཡ་གི་ཉེན་ཁ་དེ་འདྲ་བྱེད་མཁན་རྒྱ་ནག་དངོས་སུ་ད་བྱེད་ཀྱི་ཡོད་པ་དེ་ཨ་རི་གིས་ཤེས་བྱས་དོན་དག་རྟོགས་བྱས་ཨ་རི་རང་གིས་ཡོ་རོབ་བརྩིས་པའི་ཨེ་ཤེ་ཡ་རྒྱལ་ཁབ་ལྷག་པར་དུ་ཐེ་ཝན་ལ་ཡ་རྒྱབ་སྐྱོར་གྱི་རྣམ་པ་དང་མཐུན་སྒྲིལ་གྱི་རྒྱུ་སྟོན་ཡ་གི་ད་ལྟ་ད་ཐབས་ཤེས་ད་ལྟ་འགྲོ་དང་འགྲོ་བཞིན་པ་ལྷག་པར་དུ་ད་ཉེ་དུས། ཟླ་བ་གཅིག་གཉིས་ཀྱི་སྔོན་ལ་ཨ་རིའི་གྲོས་ཚོགས་ཚོགས་གཙོ Nancy Pelosi ཕ་གིར་ཕལ་ཆེར་བཀའ་སློབ་ཤུགས་ཆེན་པོ་གནང་ཡ་ཅིག་འཛམ་གླིང་ཁྱོན་ཡོངས་ནང་ནས་རྒྱ་ནག་ནང་བཞིན་མི་གཅིག་དབང་འཛིན་དྲག་སྤྱོད་བྱེད་མཁན་དེ་འདྲའི་ཕྱོགས་ལ་འགྲོ་གི་ཡིན་པ། ཡང་ཨ་རི་ནང་བཞིན་དམངས་གཙོ་ཁྲིམས་མཐུན་རང་དབང་གི་ཕྱོགས་ལ་འགྲོ་གི་ཡིན་པ་གདམ་ཀ་གཉིས་མ་གཏོགས་ཡོག་མ་རེད་ཟེར་བྱས་འདི་འདྲའི་གི་ད་བཀའ་སློབ་ཤུགས་ཆེན་པོ་གནང་དགོས་ཡ་གི་གནས་སྟངས་ཆགས་ཡ་འདི་ཨ་རི་ལ་ཡ་ཉེན་ཁ་ཅིག་མཐོང་གི་ཡོད་ད་འདི་ཉེན་ཁ་འདི་རྒྱ་ནག་ནས་ཡིན་པ་སོང་ཙང་ད་དེ་འདྲའི་གནས་སྐབས་ལ་ཡ་ཨ་རི་གིས་འཛམ་གླིང་ཁྱོན་ཡོངས་ནས་ལྷག་པར་དུ་ཐའེ་ཝན་དང་རྒྱ་གར་ལ་རྒྱབ་སྐྱོར་གྱི་རྣམ་པ་སྟོན་བྱས་སོ་སོའི་ཕྱོགས་ལ་ཡ་འཁྲིད་ཡག་གི་ཐབས་ཤེས་ཅིག་ད་འདིའི་ཐོག་ནས་ང་ཚོ་ག་རེ་མཐོང་གི་འདུག་ཟེར་ན་འཛམ་གླིང་ཁྱོན་ཡོངས་ལ་དབང་ཆ་འགྲན་རྩོད་ཀྱི་རྣམ་པ་འདི་ད་གསལ་པོ་ཞེ་པོ་ཅིག་ཆགས་ནས་ད་མཐའ་མ་སུའི་གི་ཕྱོགས་ལ་སུ་འགྲོ་གི་རེད་བསམ་ཡས་ཀྱི་སེམས་ཁྲལ་བྱེད་དགོས་པའི་གནས་སྟངས་འདི་འདྲ་ཅིག་ད་ལྟ་ཏོག་ཙམ་ཆགས་བསྡད་ཡོད་རེད་དེ་འདྲ་སོང་ཙང་ད་ང་ཚོ་དངོས་སུ་འདི་འདྲའི་ཕ་གི་འདི་འདྲའི་བྱེད་ཀྱི་རེད་ཕ་འདྲའི་བྱེད་ཀྱི་རེད་སུས་ཀྱང་ལབ་ཐུབ་མདོག་ཁ་པོ་མ་རེད་ང་ཡིན་པ་ཡིན་ན་ད་དེ་འདྲའི་རྩ་བ་ཉིད་ལབ་ཤེས་ས་མ་རེད་ཡིན་པ་ནི་ག་རེ་མཐོང་གི་འདུག་ཟེར་ན་གལ་སྲིད་རྒྱ་ནག་གིས་ཐེ་ཝན་སྒང་ལ་ཡ་དྲག་པོའི་ཐོག་ནས་འབད་བརྩོན་བྱས་པ་ཡིན་ནའི་རེད་རྒྱ་གར་སྒང་ལ་ཡ་དྲག་པོའི་གི་ཐོག་ནས་ཅིག་གི་ས་མཚམས་བརྒལ་བྱས་དངོས་སུ་དམག་མི་ཅིག་བཏང་གི་ཡིན་ནའི་རེད་དེ་འདྲའི་བྱུང་པ་ཡིན་ན་ཏན་ཏན་རྒྱ་ནག་ལ་ཡ་གདོང་གཏུག་བྱེད་མཁན་དང་རྒྱ་ནག་ལ་ཡ་འགྲན་རྩོད་བྱེད་ཨ་ནི་ཐེ་ཝན་དང་རྒྱ་གར་ལ་རྒྱབ་སྐྱོར་བྱས་བྱས་ཨ་རིས་གཙོས་པའི་རྒྱལ་ཁབ་གང་ལ་གང་འཚམ་ཅིག་གིས་ཡོང་ས་རེད་བསམ་ཡ་དེ་འདྲའི་ཅིག་འདུག་བྱས་ཙང་འདིའི་ཐོག་ནས་ང་ཚོ་ག་རེ་ཤེས་ཐུབ་ཀྱི་འདུག་ཟེར་ན་རྒྱ་ནག་གི་སྟོབས་ག་ཚོད་ཆེན་པོ་ཆགས་ཡོད་པ་དཔལ་འབྱོར་དང་དམག་དཔུང་གི་ཐོག་ནས་ནུས་སྟོབས་ག་ཚོད་ཆགས་འགྲོ་གི་ཡོད་པ་དང་ཨ་ནི་རྒྱ་ནག་གི་དངོས་སུ་དམིགས་ཡུལ་དེ་ཨ་རི་བརྡིབས་བྱས་རྒྱ་ནག་ཁོ་རང་ཚོ་རང་འཛམ་བུ་གླིང་ནང་ལོགས་ནས་ད་སྟོབས་ཆེན་རྒྱལ་ཁབ་ཆེ་ཤོས་ཆགས་ཡ་གི་དེ་འདྲའི་གི་དམིགས་ཡུལ་འཁྱེར་བ་དེ།

བསྟུན་མཁས་ཀྱི་སྲིད་ཇུས་ཅིག་དམ་འཛིན་ཞུས་ནས་ད་བར་དུ་ལ་ཡ་ཨ་ནི་བོད་རྒྱའི་ཞི་མོལ་གྱི་ལམ་བུ་ཅིག་འགོ་བཙུགས་ནས་བར་ལམ་ནས་འབྲེལ་བ་ཆད་ནས་ལོ་མང་པོ་ཕྱིན་པ་རེད་དེ། ད་ལྟའི་ཆ་ལ་ཡིན་ན་ཡང་གང་ལྟར་དེ་ང་ཚོ་མཇུག་སྐྱོང་གནང་བསྡད་པའི་ཅིག་གནས་ཚུལ་ཁྱབ་པ་དེ་གིས་ད་རང་བཞིན་གྱི་བོད་མིའི་སྤྱི་ཚོགས་ནང་ལ་ཡ་ད་ཅིག་ཚང་མའི་གི་བློ་འཚབ་སྐྱེ་ས་ཏན་ཏན་ཆགས་བསྡད་ཀྱི་ཡོད་མ་ཚད་ལོ་མང་པོའི་ནང་ལ་ཡ་དེ་འདྲའི་གྱི་ད། བསྟུན་མཁས་ཀྱི་སྲིད་ཇུས་འོག་ལ་ཡ་ཨ་ནི་ཕྱིའི་རྒྱལ་ཁབ་ནས་བོད་མི་ཚོ་གིས་དེ་སྔ་ནས་ཚ་ཚ་འུར་འུར་བྱས་ནས་བོད་པའི་འཐབ་རྩོད་ཐོག་ལ་ཡ་ད་ཕྱི་ནང་གསང་གསུམ་གི་ལས་འགུལ་རྔམ་སྟོན་ཁྲོམ་སྐོར་ཟས་བཅད་ངོ་རྒོལ་ཅིག་དལ་མ་བཅུག་པར་ཅིག་ཡོད་རེད་དེ་ད་ད་ཆ། དེ་འདྲའི་ལས་འགུལ་རིགས་དེ་ཞེ་དྲག་དཀོན་དུ་ཕྱིན་པ་རེད་ད་ད་ཆ། གཏམ་བཤད་ཡིན་ནའི་རེད་རྩོམ་འབྲི་ཡིན་ནའི་རེད་ཕྱི་ནང་མི་སྣ་སུའི་སྐད་ཆའི་ནང་ལ་ཡིན་ན་ཡང་ཕལ་ཆེར་བོད་རང་བཙན་ཟེར་ཚིག་དེ་ཡང། ལོ་ནས་ལོར་དཀོན་པོ། རྣམ་དཔྱོད་ནང་ལ་ཡིན་ན་རང་དབང་ཟེར་མཁན་ཚིག་དེ་མ་གཏོགས་ཅིག་གིས་བོད་རང་བཙན་ཟེར་མཁན་ཚིག་དེ་ཡང་ཞེ་དྲག་ཞེ་དྲག་བཀོལ་སྤྱོད་མེད་པའི་དེ་འདྲའི་ཅིག་གནས་ཚུལ་ཅིག་ཏན་ཏན་འདུག་ད་དེ་ང་རང་ཚོ་ཚང་མ་ལ། བོད་པའི་འཐབ་རྩོད་འབྲེལ་བ་ཡོད་ཚད་ཚང་མ་ལ་ཡ་ཁ་གསང་ན་མ་གསང་ན་བསམ་ཚུལ་ཏན་ཏན་ཡོད་རེད་བསམ་གྱི་འདུག་ཨ་ནི་དེའི་ཐོག་ལ་ཡ་ཨ་ནི་ད་འདས་པའི་ལོ་ཤས་གོང་ནས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཅིག་དང་བོད་པའི་སྤྱི་ཚོགས་ནང་ལ་ཡང་ནང་ཁུལ་གྱི་རྙོག་དྲ་རྫོགས་རྒྱུ་མེད་པ་ཅིག་ད་ཆ་དྲ་ལམ་ཐོག་ནས་ཁྱོད་ཤི་ང་གསོན་ལྟ་བུ་གྱི་སྒེར་དོན་གཙོ་བཟུང་གི་སྐད་ཆ་འདྲ་བོ་ད་དེ་ཚོ་ཚང་མ་ལོག་ཁར་བྱས་ནས་ཡོང་རྒྱུ་དེ་རྩ་བ་འདྲ་བོ་དེ་མི་སྒེར་གྱི་རྩ་དོན་རེད་པས་སུས་བྱས་དང་སུས་ག་རེ་བྱེད་ཀྱི་ཡོད་རེད། བོད་པའི་སྤྱི་ཚོགས་འདི་བོད་པའི་འཐབ་རྩོད་ཐོག་ལ་ཡང་ཆིག་སྒྲིལ་གྱི་ནུས་པ་སྟོན་ཐོག་ལ་ཡང་ད་དབུ་མ་དང་རང་བཙན་ཞུ་ནི་རེད་དེ་འདྲའི་གི་རྩོད་པའི་ཨ་ནི་དེ་གི་ཤུགས་རྐྱེན་དེ་སེམས་ཤུགས་ཡོད་པའི་མི་སྣ་ཚོའི་སེམས་ནང་འདི་འཛུལ་ནས་ཨ་ནི་སྤྱི་ཁྱོན་ནང་དེ་མ་བཟོད་པ་བྱས་ནས་ཧོབ་སྐལ་བལྟས་པ་ཡིན་ན་སྒེར་གྱི་ཕར་ཚུར་སྐྱོན་བརྗོད་བྱེད་པའི་བཟོ་འདྲ་རེ་ཡོད་རེད་དེ་དོན་དམ་མིག་བཙུམས་ནས་བསམ་བཏང་ཡིན་ན་སྒེར་གྱི་རྩ་དོན་དང་འབྲེལ་བ་ཆགས་ཀྱི་ཨ་ཡོད་དེ་བོད་ཀྱི་འཐབ་རྩོད།

མི་མང་པོ་ཡོད་རེད། འདི་ཡིན་པ་སོང་ཙང་དེ་དེ་ཞིབ་ཚགས་པོ་ཅིག་བྱས་བལྟ་དགོས་ཡ་རེད་བསམ་གི་འདུག་དེ་ནི་ཅིག་གི་སྟབས་བདེ་པོ་རིགས་གཅིག་ཐོག་ནས་མདོར་བསྡུས་རུ་ཅིག་ཞུས་པ་ཡིན་ན། སྤྱི་བཏང་ག་འདྲས་ཟེར་ན། བོད་པའི་འཐབ་རྩོད་ཙམ་མ་ཡིན་པ་རྒྱལ་སྤྱི་ནང་ལ་ཡ་ནི་འཐབ་རྩོད་རྒྱུན་རིང་པོ་འགྲོ་བསྡད་མཁན་འཐབ་རྩོད་ག་རེ་ཡིན་པ་ཡིན་ནའི། ཨ་ནི། ཅིག་དམིགས་ཡུལ་ངེས་ཅན་ཅིག་དམིགས་ཡུལ་ཆེན་པོ་ཅིག་ཟིན་བྱས་ཨ་ནི། དངོས་སུ་ལག་བསྟར་བྱེད་པའི་སྐབས་ལ་ཨཱ་ནི། མི་ཉུང་ཉུང་བྱས། ཨཱ་ནི། ད་ལྟ་ལམ་སང་འགྲུབ་ས་མ་རེད་བསམ་ཡས་ཀྱི་དུས་ཚོད་འདི་འདྲའི་ཅིག་སྐབས་ལ་ཨཱ་ནི། ནང་ཁུལ་གྱི་རྙོག་དྲ་ཆགས་ཡས་དེ་རང་བཞིན་གྱི། ད་དེ་རང་བཞིན་ཆོས་ཉིད་ཀྱིས་ཡོང་བསྡད་ཀྱི་ཡོད་རེད་ད་འཐབ་རྩོད་ག་འདྲ་ཅིག་ཡིན་པ་ཡིན་ནའི་ཕྱིར། དངོས་སུ་དོན་དག་འགྲུབ་ཀྱི་མེད་པ་སོང་ཙང་ཕར་ཚུར་ཡ་ལན་སྤྲད་བྱས། སྐྱོན་བརྗོད་བྱེད་རེས་རང་བྱས་ནས་བྱེད་སྟངས་ཅིག་ད་དེ། མང་ཆེ་ལ་ད་ག་རང་ཡོང་སྲོལ་ཅིག་ཡོད་རེད་ཨ་ནི། ང་ཚོའི་འཐབ་རྩོད་འདི་ཡང་ཅིག་ཞེ་པོ་ཅིག་གི་ཁྱད་པར་དུ་འཕགས་པ། ཞེ་པོ་ཅིག་གི་བྱམས་སྙིང་རྗེ་འདི་ཡང་མ་རེད། བྱུང་རྐྱེན་གཙོ་བོ་གཅིག་འདི་རེད་བསམ་གྱི་ཡོད་ད། དམིགས་ཡུལ་ཆེན་པོ་ཅིག། དུས་ཚོད་རྒྱུན་རིང་པོ་ཅིག་འགོར། ཨ་ནི་ད་ལྟ་ཡིན་པ་ཡིན་ནའི་ལམ་སང་ཅིག་ད་གྲུབ་ས་རེད་བསམ་ཡས་ཀྱི་ད་ལྟ། རེ་བ་འདི་མཐོང་གི་མེད་པ་སོང་ཙང་ཨ་ནི་ནང་ཁུལ་རྙོག་དྲ་ཆགས་ཡས་འདི། གཅིག་རེད། གཉིས་པ་ཅིག་ག་རེ་ཆགས་ཀྱི་འདུག་ཟེར་ན་ད་ང་ཚོ་ད་ལྟ་འཐབ་རྩོད་ནང་ལོག་ནས་དམིགས་ཡུལ། ཆེ་ཤོས་བརྩིས་པ་ཡིན་ན་རྣམ་པ་གཉིས་ཟིན་གྱི་ཡོད་རེད་གཅིག་ད་དབུ་མའི་ལམ་བརྒྱུད་ནས་རང་སྲིད་རང་སྐྱོང་རྩོད་ཡག་གཅིག་གཞན་པ་ཅིག་སྔོན་མ་རང་བཙན་ཡིན་མ་འོངས་པ་ཡང་རང་བཙན་རང་བྱེད་ཀྱི་ཡིན་ལབ་པའི་དམིགས་ཡུལ་གཉིས་རྩོད་བསྡད་ཀྱི་ཡོད་རེད་ཨ་འདི་ཡང་ཆབ་སྲིད་ལ་བསྒྱུར་བྱས་རང་བཙན་རྩོད་མཁན་དེ་ཚོ་རྒྱལ་བ་རིན་པོ་ཆེའི་བཀའ་དང་འགལ་གྱི་ཡོད་རེད་ཁོང་ཚོ་རྒྱལ་བ་རིན་པོ་ཆེ་ཁ་གཏད་བྱེད་མཁན་རེད་ཟེར་བྱས་ད་སུ་ང་རང་ཡིན་པ་ཡིན་ནའི་ད་རང་བཙན་རྩོད་བསྡད་མཁན་སོང་ཙང་སྤྱི་ཚོགས་ནང་ལོག་ནས་ཁྱོད་རྒྱལ་བ་རིན་པོ་ཆེའི་བཀའ་བརྩི་གི་ཡོད་མ་རེད་ཁྱོད་རྒྱལ་བ་རིན་པོ་ཆེ་ཁ་གཏད་བྱེད་མཁན་རེད་ཟེར་བྱས་དེ་འདྲའི་ལབ་མཁན་བྱུང་སོང། བྱས་ཙང་དེ་ནང་ལོག་ལ་ཡ་ཆབ་སྲིད་ཆགས་ཡག་གི་གནས་བབ་དེ་འདྲའི་ཅིག་རང་བཞིན་ཡོང་བསྡད་ཀྱི་འདུག་ད་དེ་ཡོང་ཁུངས་གཅིག་ག་རེ་འདུག་ཟེར་ན་ང་ཚོ་དམངས་གཙོ་ལག་བསྟར་བྱས་ནས་རྒྱུན་རིང་པོ་ཞེ་དྲག་འགྲོ་གི་ཡོད་མ་རེད་འཛམ་གླིང་རྒྱལ་ཁབ་སུ་འདྲ་ཅིག་ལ་བལྟས་པ་ཡིན་ནའི་དངོས་སུ་དམངས་གཙོ་ད་ང་ཚོའི་རྒྱལ་བ་རིན་པོ་ཆེས་གསོལ་རས་གནང་རེད་དངོས་སུ་བཙན་བྱོལ་སླེབས་བྱས་ང་ཚོ་ལག་བསྟར་བྱས་ནས་དྲུག་ཅུ་རེ་གྲངས་ནས་ང་ཚོ་འགོ་ཚུགས་རེད་བརྒྱད་ཅུ་བར་དུ་ཞུགས་ཞུགས་ང་ཚོ་འགོ་ཚུགས་ཡོད་མ་རེད་དངོས་སུ་ད་ང་ཚོ་སྤྱི་འཐུས་བསྐོས་ཡ་ད་ང་རང་ཚོ་ནང་ལོག་ལ་ཡ་ཐག་གཅོད་ག་རེ་བྱེད་ཀྱི་ཡིན་ནའི་དམངས་གཙོའི་ནང་ལོག་ལ་མང་མོས་བལྟས་ནས་མང་མོས་ཀྱི་འགྲོ་གི་འགྲོ་གི་བྱས་མང་མོས་བལྟས་ཡིན་ནའི་ཡང་གྲངས་ཉུང་གི་བསམ་བློ་སུ་འདྲ་ཅིག་ཡིན་པ་ཡིན་ནའི་ཁོ་ཚོ་ལ་ཡང་གུས་བརྩི་མུ་མཐུད་བྱས་གནས་དགོས་ཡ་འདི་དམངས་གཙོའི་གི་གོམས་སྲོལ་འགྲོ་སྟངས་ད་ག་རེད་ཡིན་ནའི་འདི་འདྲའི་ཅིག་སླེབས་མ་ཐུབ་པ་བྱས་ཨ་ནི་མང་བ་འདིའི་གི་ཨ་ནི་ཐག་གཅོད་བྱས་པ་མ་ཚད་ཨ་ནི་ཉུང་བ་འདི་ལ་ཡང་གུས་བརྩི་མེད་པ་དང་ཨ་ནི་ཡང་གཅིག་གི་ཟུར་ཕུད་བྱེད་ཡ་གི་གནས་སྟངས་འདི་འདྲའི་ཅིག་གི་ཐོག་ནས་ང་རང་ཚོ་ནང་ལོག་དམངས་གཙོ་ལག་བསྟར་བྱེད་སྟངས་ཀི་ཐོག་ནས་དཀའ་ངལ་ཅིག་གི་འདི་འདྲའི་ཅིག་ཡོད་རེད་འདི་ལས་སྐྱོ་བ་ཅིག་རང་བཙན་ལངས་ཕྱོགས་འཛིན་མཁན་འདི་ཚོ་རྒྱལ་བ་རིན་པོ་ཆེའི་བཀའ་དང་འགལ་གྱི་ཡོད་རེད་བྱས་ཨ་ནི་ང་ཚོ་དབུ་མའི་ལམ་ཡིན་ང་ཚོ་རྒྱལ་བ་རིན་པོ་ཆེའི་བཀའ་བརྩི་མཁན་ཡིན་ལབ་ནས་སོ་སོ། རྒྱལ་བ་རིན་པོ་ཆེ་དད་གུས་རྣམ་པ་ཆེན་པོ་མཐོང་ཡས་ཀྱི་ཆེད་དུ་ཁོང་ཚོ་སྡུག་ཅག་རེད་ཁོང་ཚོ་ཁ་གཏད་མཁན་རེད་ལབ་ཡས་ཀྱི་དེ་འདྲའི་བྱུང་བའི་རྐྱེན་གྱིས་སྤྱི་ཚོགས་ནང་ལོག་ལ་ཡ་བརྡབ་གསིག་ཤུགས་ཆེན་པོ་ཅིག་འགྲོ་སོང་སྒེར་གྱི་ཆབ་སྲིད་དང་ཁེ་ཕན་རང་ལ་ཡང་འགྲོ་གི་འདུག་མ་འདུག་དེ་རྩ་དོན་རྩ་བ་ཉིད་ནས་མ་རེད། ལགས་ལགས་སེ་འདི་ཚུན་དྲུག་ལ་ཨེ་དུས་ཚོད་ཀྱི་ལས་རིམ་དེ་མཚམས་འཇོག་ཞུ་དགོས་ས་རེད། ད་ང་རང་ཚོའི་སྤྱི་ཚོགས་དེ་གང་ལྟར་ཉམས་མྱོང་བསག་གིན་བསག་གིན་ལ་ཡ་མ་འོངས་པ་ལ་ཡ་ཡར་རྒྱས་ཀྱི་རྣམ་པ་ཞིག་ལ་འགྲོ་བ་ལ་ཡ་ང་ཚོ་རེ་བ་བཅང་དགོས་ཀྱི་རེད་དེ་རིང་ལས་རིམ་ཐོག་ལ་ཕེབས་པ་ལ་ཡ་བསྐྱར་དུ་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང། གཤམ་ལ་ལས་རིམ་དེ་མཇུག་བསྡོམས་མ་ཞུས་གོང་དུ་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཕྱི་ཚེས་ཉི་ཤུ་གཉིས་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་འདུག་རྒྱ་ནག་གཞུང་གིས་ཚེ་བཙོན་ཁྲིམས་ཐག་བཅད་པའི་བོད་ཀྱི་ཚོང་པ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ཀྱིས་ལྷ་སའི་མི་དམངས་ཁྲིམས་ཁང་ཟེར་བའི་མདུན་དུ་ངོ་རྒོལ་ལས་འགུལ་སྤེལ་འདུག་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་གྱི་བོད་དོན་ལས་འགུལ་ཁང་གིས་གནས་ཚུལ་སྤེལ་བའི་ནང་ཕྱི་ཟླ་བཅུ་གཉིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་མགོན་པོ་སྐྱིད་ལགས་ཀྱིས་ལག་ཏུ་རྡོ་རྗེ་བཀྲ་ཤིས་ལགས་ནག་ཉེས་མེད་ཅེས་པའི་རྒྱ་ཡིག་གི་སྦྱར་པང་ཞིག་འཕྱར་ཏེ་ལྷ་ས་གྲོང་ཁྱེར་མི་དམངས་ཁྲིམས་ཁང་ཟེར་བའི་མདུན་དུ་དུས་ཡུན་སྐར་མ་བཅོ་ལྔའི་རིང་ངོ་རྒོལ་གནང་ཐུབ་པ་བྱུང་ཡོད་ཀྱང་དེ་འཕྲལ་ཉེན་རྟོག་པས་བཀག་སྡོམ་བྱས་ཡོད་པའི་གནས་ཚུལ་འདུག་ཡང་ཉི་ཧོང་གཞུང་གིས་རྒྱ་ནག་གི་ཉེན་རྟོག་པའི་ས་ཚིགས་ཉི་ཧོང་ནང་བཙུགས་པའི་གནས་ཚུལ་ཐོན་པའི་ཐད་ལ་རྟོག་ཞིབ་གནང་བཞིན་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་ཤོན་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།